གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་ང་རིན་ཆེན་ཆོས་སྒྲོན་ཡིན་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་གཟའ་ཕུར་བུའི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་དོན་གྲུབ་རྣམ་རྒྱལ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིན་ཆེན་ཆོས་སྒྲོན་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན།

དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་བོད་ནང་གི་བོད་མིའི་རེ་བ་དང་མངོན་འདོད་ལ་བརྟེན་ནས་ཐུན་མོང་གི་ནུས་པ་སྤུངས་ཏེ་བོད་ནང་གི་བོད་མི་དང་བཙན་བྱོལ་བོད་མི་ཚང་མ་མཉམ་རུབ་གནང་དགོས་པའི་འབོད་སྐུལ་གནང་འདུག་འདིའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་སྤྱི་མཐུན་གྱི་རྒྱལ་ཁབ་ཆགས་ཏེ་རྩ་ཁྲིམས་གཏན་འབེབས་ལག་བསྟར་གྱི་དུས་དྲན་ཐེངས་བདུན་ཅུ་དོན་བཞི་པ་དེ་བཞིན་སྤྱི་ཟླ་དང་པོ་གི་ཚེས་པ་ཉེར་དྲུག་གི་ཉི་མ་རྒྱ་གར་གཞུང་དམངས་གཉིས་ཀ་ནས་སྲུང་བརྩི་གནང་བཞིན་པ་དང་མཚུངས་སུ། བཞུགས་སྒར་དུའང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གཙོས་པ་གི་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པས་སྲུང་བརྩི་གནང་སྐབས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་རྒྱ་གར་གཞུང་དམངས་གཉིས་ཀ་བོད་མི་ཚོར་ཧ་ཅང་བཀའ་དྲིན་ཆེན་པོ་ཡིན་པས། རྒྱ་གར་གཞུང་དང་མི་དམངས་ལ་ང་ཚོ་སྐྱིད་མཉམ་སྡུག་མཉམ་ཡིན་པ་མཚོན་བྱེད་དུ་དུས་དྲན་འདི་འཚོགས་ཀྱི་ཡོད་པ་སོགས། རྒྱ་གར་གཞུང་དམངས་ལ་བཀའ་དྲིན་རྗེས་དྲན་དང་འབྲེལ། བོད་ནང་གི་གནས་སྟངས་ཇེ་སྡུག་ཇེ་དམ་དུ་འགྲོ་བཞིན་པས་བོད་ནང་གི་བོད་མི་ཚོ་གི་ལུས་སེམས་ཀྱི་སྡུག་བསྔལ་དེ་ང་ཚོས་ཚོད་དཔག་བྱེད་དུ་ཁག་པོ་རེད།

ལྷག་པར་དུ་བཙན་བྱོལ་ནང་ཡོད་མཁན་སུ་ཡིན་པ་ཡིན་ནའི་ཚང་ང་ཚོ་ཚང་མ་ལོག་མཉམ་རུབ་བྱས་བྱས་ཧ་རུབ་ཧ་རུབ་བྱས་ན་མ་གཏོགས་ང་རང་ཚོ་ནང་ལོགས་ལ་གཅིག་གཅིག་གིས་ཆུང་ཆུང་ཆུང་ཆུང་དོན་དག་ལ་མགོ་རྡུང་ཐུབ་སི་ཐུབ་སི་གིས་ང་ཚོ་ལས་དོན་སྒྲུབ་ཐུབ་ཀྱི་མ་རེད། ཁེ་གྱོང་གི་གནས་སྟངས་འདི་བསམ་གཞིགས་ཡག་པོ་བྱས་པའི་ཐོག་ནས་ང་ཚོ་བྱེད་དགོས་ཡ་དང་རྒྱལ་བ་རིན་པོ་ཆེ་གིས་ལམ་སྟོན་གནང་བཞག་པ་འདི་ཚོ་གཞི་གཞིར་བཟུང་བྱས་བྱས་ང་ཚོ་འགྲོ་ཐུབ་པ་ཡིན་ན་མ་འོངས་པར་ག་རེ་ཡིན་ནའི་འགྱོད་པ་མེད་པ་ཞིག་ཏན་ཏན་ཡོང་གི་རེད་ཅེས་ཞུ།
གཞན་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་རྒྱ་གར་གཞུང་དམངས་དང་འབྲེལ་ཡོད་ཀྱི་དུས་སྟོན་ཁྱད་པར་ཅན་གཉིས་གངས་སྐྱིད་དུ་འཚོགས་ཏེ་གོ་སྒྲིག་ཞུ་སྲོལ་ཡོད་པ་ནི། གཅིག་རྒྱ་གར་རང་བཙན་གྱི་ཉི་མ་དང་གཞན་དེ་རྒྱ་གར་སྤྱི་མཐུན་རྒྱལ་ཁབ་ཆགས་པ་གི་ཉིན་མོ་སྲུང་བརྩི་ཞུ་རྒྱུ་དེ་ཡིན་པ་སོགས་ངོ་སྤྲོད་དང་འབྲེལ་དེ་རིང་ནས་བརྩིས་པ་གི་ལོ་བདུན་ཅུ་དོན་བཞི་གི་སྔོན་ལ་རྒྱ་གར་གྱི་རྩ་ཁྲིམས་ད་ལྟ་ལག་བསྟར་བྱེད་བཞིན་པ་དེ་དངོས་སུ་ལག་བསྟར་འགོ་འཛུགས་དང་བསྟུན། རྒྱ་གར་གྱི་སྲིད་འཛིན་དང་པོ་དེ་ཡང་རྒྱ་གར་མི་དམངས་ཀྱིས་བདམས་པ་གི་འཐུས་མི་ཚོ་གིས་འོས་འདེམས་གནང་བ་དང། རྩ་ཁྲིམས་གཏན་འབེབས་ཀྱི་ཁྲིམས་བཟོ་མཇུག་བསྡུས་ཏེ་རྒྱ་གར་གྲོས་ཚོགས་བཙུགས་ཐུབ་པ་གི་ལོ་རྒྱུས་ཀྱི་གནས་བབ་གལ་ཆེན་ཞིག་ཡིན་པ་སོགས་འགྲེལ་བརྗོད་གནང་གི་འདུག། དེ་རིང་གི་ཉིན་མོ་ལོ་བདུན་ཅུ་དོན་བཞི་གི་སྔོན་ལ་རྒྱ་གར་གྱི་རྩ་ཁྲིམས་ད་ལྟ་ལག་བསྟར་བྱེད་བཞིན་པ་དེ་དངོས་སུ་ལག་བསྟར་བྱེད་ཡ་འགོ་འཛུགས་བྱས་པ་དང་སྟབས་བསྟུན་བྱས་རྒྱ་གར་གྱི་སྲིད་འཛིན་དང་པོ་དེ་ཡང། ཨ་ནི་འོས་བསྡུ་བྱས་བྱས་རྒྱ་གར་གྱི་མི་དམངས་ཀྱིས་འོས་བསྡུ་བྱས་པའི་འཐུས་མི་ཚོ་གིས་ཡང་འོས་བསྡུ་བྱས་བྱས་ཨ་ནི་རྒྱ་གར་གྱི་རྩ་ཁྲིམས་གཏན་འབེབས་བྱེད་མཁན་གྱི་ཁྲིམས་བཟོ་མཇུག་བསྡུ་བའི་ཐོག་ནས་གྲོས་ཚོགས་ཀྱི་ངོ་མ་དེ་ད་བཙུགས་ཐུབ་ཡག་གི་གནས་སྟངས་འདྲ་པོ་འདི་ད་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ནས་གལ་ཆེན་པོ་ཞེ་པོ་ཅིག་འདུག་ཕྱིན་ཆགས་བསྡད་ཡོད་དུས་ཙམ་པ།
རྒྱ་གར་གཞུང་དམངས་གཉིས་ཀ་གིས་རྒྱ་གར་སྤྱི་མཐུན་རྒྱལ་ཁབ་ཆགས་པ་གི་དུས་དྲན་ཐེངས་བདུན་ཅུ་དོན་བཞི་པ་དེ་བཞིན་རྒྱལ་ས་ལྡི་ལིའི་ནང་སྲུང་བརྩི་རྒྱ་ཆེར་གནང་བཞིན་པ་གི་སྐབས་དེར་བསྟུན། སྤྱི་ཚེས་ཉེར་ལྔའི་ཉིན་གི་དགོང་དྲོར་རྒྱ་གར་གི་སྲིད་འཛིན་ལྕམ་སྐུ་དཱུརུ་པ་ཏི་མུར་མུ་མཆོག་ནས་ཕྱི་ནང་གི་རྒྱ་གར་བ་ཚང་མ་ལ་འཚམས་འདྲི་ཞུས་པ་དང་འབྲེལ། རྒྱ་གར་ནི་འཛམ་གླིང་གི་དམངས་གཙོའི་མ་ཡུམ་དང་གནའ་བོའི་རིག་གཞུང་གཏིང་ཟབ་ཡོད་པ་གི་གྲས་ཡིན་ན་ཡང། དེང་རབས་ཀྱི་སྤྱི་མཐུན་རྒྱལ་ཁབ་གཞོན་གཞོན་ཞིག་ཡིན་པར་བརྟེན། ཐོག་མའི་ཆར་དབུལ་ཕོངས་དང་ཡིག་རྨོངས་ཚད་མཐོ་ཡིན་པ་སོགས་ཀྱི་དཀའ་ངལ་མང་དག་འཕྲད་ཡོད་ཀྱང། རྒྱ་གར་གྱི་བློ་སྟོབས་མ་ཉམས་པར་རེ་བ་དང་གདེང་ཚོད་ཆེན་པོ་གི་ཐོག་ནས་འགྲོ་བ་མིའི་ལོ་རྒྱུས་ཁྱད་པར་བ་ཞིག་སྟེ།

དེ་ནི་རྒྱ་གར་དང་རྒྱ་གར་རྩ་ཁྲིམས་ཀྱི་སྙིང་པོ་ཆགས་ཡོད་ཅེས་ཀྱང་གསལ་སྟོན་གནང་གི་འདུག་རྒྱ་གར་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་གྱི་ལོར་དབྱིན་ཇིའི་དབང་སྒྱུར་གྱི་འོག་ནས་རང་བཙན་ཐོབ་ཡོད་ན་ཡང། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་གི་བར་རྩ་ཁྲིམས་གཏན་འབེབས་ཚར་མེད་པས། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་གྱི་ལོར་རྩ་ཁྲིམས་གཏན་འབེབས་ཚར་ཏེ་ལག་ལེན་དུ་ཕེབས་པ་ནས་བཟུང། རྒྱ་གར་སྤྱི་མཐུན་རྒྱལ་ཁབ་ཆགས་པ་གི་དུས་དྲན་སྲུང་བརྩི་གནང་འགོ་བཙུགས་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། སྐྱབས་རྗེ་ཁྲིག་སེ་རིན་པོ་ཆེ་མཆོག་ལ་རྒྱ་གར་དབུས་གཞུང་ནས་པདྨ་ཤི་རིའི་གཟེངས་རྟགས་ཐོབ་པ་ནི་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་བཞིན་ཕྱག་ལས་གནང་བའི་བཀའ་དྲིན་ལ་བརྟེན་ནས་ཡིན་པ་གསུངས་འདུག་གསར་འགྱུར་ཞིབ་ཕྲ་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ནས་ས་གནས་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
སྐྱབས་རྗེ་ཁྲིག་སེ་རིན་པོ་ཆེ་མཆོག་ལ་རྒྱ་གར་དབུས་གཞུང་ནས་པདྨ་ཤྲི་རི་ཡི་གཟེངས་རྟགས་ཐོབ་རྒྱུ་ནི་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་བཞིན་ཕྱག་ལས་གནང་བའི་བཀའ་དྲིན་ལ་བརྟེན་ནས་ཡིན་པ་གསུངས་བྱུང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་ལྔ་ཉིན་རྒྱ་གར་དབུས་གཞུང་ནས་རྒྱ་གར་ས་ཕྱོགས་འདྲ་མིན་དུ་སྤྱི་ཚོགས་ཞབས་ཞུ་རྒྱ་ཆེར་གནང་མཁན་མི་སྣ་ཁག་ལ་རྒྱ་གར་གྱི་པདྨ་ཤྲི་རི་ཡི་གཟེངས་རྟགས་ཕུལ་རྒྱུའི་ཐོ་གཞུང་བཏོན་པའི་ནང་ལ་དྭགས་སྐྱབས་རྗེ་ཁྲིག་སེ་ཤར་སྤྲུལ་རིན་པོ་ཆེ་རྗེ་བཙུན་ངག་དབང་འཇམ་དབྱངས་བྱམས་པ་བསྟན་འཛིན་དཔལ་བཟང་པོ་མཆོག་གི་མཚན་ཡང་འཁོད་འདུག། ཨེ་ཤ་རང་དབང་རླུང་འཕྲིན་ཁང་ནས་རིན་པོ་ཆེ་མཆོག་ལ་གཟེངས་རྟགས་བཞེས་རྒྱུ་ཡིན་པར་ཐུགས་ཚོར་དྲིས་པར་རིན་པོ་ཆེ་མཆོག་གིས་གཟེངས་རྟགས་དེ་ནི་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་བཞིན་ཕྱག་ལས་གནང་བའི་བཀའ་དྲིན་ལ་བརྟེན་ནས་ཡིན་པ་གསུངས་བྱུང། ད་འདི་ང་རང་འདི་ཐོབ་སོང་ན་ད་ངས་མི་ཚེ་འདིའི་ནང་ལ་ད་རྒྱ་གར་གཞུང་དང་མི་མང་གི་ད་ནི་འདོད་དོན་དུ་ཕེབས་ནས་ངས་ལས་ཀ་ཡག་པོ་ཅིག་བྱེད་ཐུབ་པ་ཡིན་གྱི་རེད་བསམ་སྟེ་ད་ནི་ང་རང་སེམས་ལ་འདི་འདྲའི་དགའ་སྤྲོ་ཅིག་ཤར་སོང།

ད་ངས་དངོས་གནས་དེ་དག ྋགོང་ས་ཆེན་པོ་མཆོག་གིས་དེ་དག་བཀའ་དགོངས་ནང་བཞིན་གྱི་ཆོས་ལུགས་མཐུན་སྒྲིལ་ཡོང་ཡ་དང་ད་ལྟ་ནང་བཞིན་མི་མང་དུ་སེམས་བཟང་པོ་ཡོང་ཡ་དང་ད་ནི་བསྟན་འཛིན་ཞུ་ཆེན་གསུང་བ་ནང་བཞིན་གྱི་ད་ངས་ཞབས་ཕྱི་དེ་ད་དུང་ཡིན་ན་ངས་ཞུ་དགོས་བསམ་པའི་ད་ནི་ང་རང་གི་རེ་བ་ཅིག་དེ་འདྲས་ཞིག་ཡོད།

དེ་འདིའི་ང་ཐོབ་པ་དེ་ད་ནི་ད་ང་ལ་ཁོ་རང་གི་ད་ནི་གཅིག་སྤྱི་ཚོགས་ནང་ལ་ད་ཞབས་ཏོག་ཞུ་བ་དེ་ད་དངོས་གནས་ཞུ་ཐུབ་པ་རེད་བསམ་སྟེ་ད་ང་རང་གི་སེམས་ལ་ད་དགའ་ཚོར་ཆེན་པོ་ཅིག་སྐྱེ་གི་འདུག་ལ། འདི་ག་རླུང་འཕྲིན་ཁང་ནས་ལ་དྭགས་ཡུལ་མི་འགའ་ཞིག་ལ་ཁྲིག་སེ་རིན་པོ་ཆེ་མཆོག་ལ་པདྨ་ཤི་རི་ཡི་གཟེངས་རྟགས་འབུལ་རྒྱུ་ཡི་གནས་ཚུལ་བྱུང་བའི་ཚོར་བ་ག་འདྲ་བྱུང་བའི་སྐོར་དྲིས་པར་ཐོག་མར་ལ་དྭགས་ཡུལ་མི་བསོད་ནམས་རྒྱལ་མཚན་ལགས་ཀྱིས། ཐུགས་རྗེ་ཆེ་ཞུ་ཡིན་ཅི་ཟེར་ན་ཨི་བོ་མ་འོས་པ་ཡོད་པིན། རིན་པོ་ཆེ་མཆོག་ད་ལྟ་དགུང་ལོ་བརྒྱད་ཅུ་ལྷག་སོན་ཡོད་པ་དང་འདས་པའི་ལོ་ལྔ་བཅུ་ལྷག་གི་རིང་རིན་པོ་ཆེ་མཆོག་ནས་ལ་དྭགས་གཞུང་མང་གཉིས་ཀའི་དོན་དུ་སྐུ་ལས་བསྐྱོན་པས་དེ་ལས་རིན་པོ་ཆེ་མཆོག་ལ་གཟེངས་རྟགས་འབུལ་རྒྱུ་དེ་ཕྱིས་དྲགས་མེད་ན་སྔ་དྲགས་ཡོད་མ་རེད། ཡང་ལ་དྭགས་ཡུལ་མི་ཚེ་དབང་རྡོ་རྗེ་ལགས་ཀྱིས་རྒྱ་གར་དབུས་གཞུང་ནས་རིན་པོ་ཆེ་མཆོག་ལ་གཟེངས་རྟགས་འབུལ་རྒྱུ་དེ་ལ་རྒྱ་གར་དབུས་གཞུང་ལ་ཐུགས་རྗེ་ཆེ་ཞུ་ཡི།
ཡིན་ན་བཟང་དེ་ནས་ལ་དྭགས་གསལ་སྟོང་ས་དཀའ་གཟུགས་ཤིག་རིན་པོ་ཆེ་མཆོག་ལ་རྒྱ་གར་གཞུང་ནས་གཟེངས་རྟགས་འབུལ་རྒྱུ་དེ་དངོས་གནས་འོས་པ་ཞིག་རེད་བསམ་གྱི་འདུག་གང་ཡིན་ཟེར་ན་རིན་པོ་ཆེ་མཆོག་ནི་ལ་དྭགས་ཀྱི་ཆོས་ལུགས་མཐུན་སྒྲིལ་གཅིག་པུ་མ་ཡིན་པར་ལ་དྭགས་སྤྱི་ཡི་བདེ་དོན་མང་པོ་ལ་སྐུ་ལས་བསྐྱོན་པས་ལ་དྭགས་ལ་བཀའ་དྲིན་ཆེན་པོ་ཡིན། ལ་དྭགས་ཡུལ་མི་རིག་འཛིན་དབང་མོ་ལགས་ཀྱིས། ཁྲིག་རྩེ་རིན་པོ་ཆེ་སྐུ་མདུན་ལ་པདྨ་ཁྲིག་རྩེ་རིན་པོ་ཆེ་མཆོག་གིས་མཛད་འཕྲིན་རྒྱ་ཆེན་པོ་བསྐྱངས་པར་དངོས་གནས་གཟེངས་རྟགས་འབུལ་རྒྱུར་ང་ལ་དྭགས་ཡུལ་མི་ཞིག་གིས་ཡིན་པའི་ཆ་ནས་བཀྲ་ཤིས་བདེ་ལེགས་མང་པོ་ཞུ་གི་ཡོད། ཡང་དམིགས་བསལ་རི་ཡཱཛ་ཨ་མེད་ལགས་ཀྱིས་ལ་དྭགས་ས་གནས་སུ་ཚོགས་པ་དང་སྒེར་མང་པོའི་ས་གནས་ལ་ཆོས་ལུགས་མཐུན་སྒྲིལ་ཡོང་ཕྱིར་སྐུ་ལས་བསྐྱོན་མཁན་མང་དག་ཡོད་པའི་ནང་ནས་ཁྲིག་རྩེ་རིན་པོ་ཆེ་མཆོག་གིས་དེ་ལྟར་མཛད་འཕྲིན་མང་དག་བསྐྱངས་པས་རྒྱ་གར་དབུས་གཞུང་ནས་རིན་པོ་ཆེ་མཆོག་ལ་ཆེ་མཐོང་གིས་གཟེངས་རྟགས་འབུལ་རྒྱུར་དགའ་སྤྲོ་སྐྱེས་པ་གསུངས་བྱུང། ཁྲིག་རྩེ་རིན་པོ་ཆེ་སྐུ་མདུན་ལ་པདྨ་ཤྲཱི་ཐོབ་བྱེད་ལ་ལི་སི་ན་སྡུག་ལུང་བསྟན་པ་ངའི་ལ་དྭགས་པ་ཚང་མའི་ཚབ་བྱས་ཏེ་བཀྲ་ཤིས་བདེ་ལེགས་ཞུ། སྐྱབས་རྗེ་ཁྲིག་རྩེ་རིན་པོ་ཆེ་མཆོག་ད་ལྟའི་ཆར་ལ་དྭགས་ཁྲིག་རྩེ་དགོན་པ་གཙོས་བའི་ནུབ་ར་བདེ་སྐྱིད་དགོན་པའི་དགོན་བདག་ཡིན་པ་མ་ཟད་རིན་པོ་ཆེ་མཆོག་རྒྱ་གར་དབུས་གཞུང་གྲོས་ཚོགས་གོང་མའི་འཐུས་མི་གནང་མྱོང་ཡོད་པ་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་བཞིན་ལ་དྭགས་ས་གནས་སུ་ཁྲིག་རྩེ་དགོན་པར་རིན་པོ་ཆེ་མཆོག་གི་འགན་ཁུར་འོག་ཆོས་ལུགས་མཐུན་སྒྲིལ་གྱི་ཐོག་མཛད་འཕྲིན་མང་དག་བསྐྱངས་མུས་ཡིན་འདུག། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུས།
འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་བོད་ནང་གི་ལྕགས་ཟམ་རྫོང་དུ་སླར་ཡང་ས་ཡོམ་འགུལ་ཚད་རིམ་པ་ལྔ་ལྷག་ཙམ་བརྒྱབ་ཡོད་འདུག་འདིའི་སྐོར་སངས་རྒྱས་དཀོན་མཆོག་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། བོད་ནང་གི་ལྕགས་ཟམ་རྫོང་དུ་སླར་ཡང་ཚད་རིམ་ལྔ་ཚགས་དྲུག་ཅན་གྱི་ས་ཡོམ་བྱུང་ཡོད་འདུག་ཕྱི་ལོ་གཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་བོད་ནང་གི་ཐོ་རངས་ཆུ་ཚོད་གསུམ་དང་སྐར་མ་བཞི་བཅུ་ཞེ་དགུའི་སྟེང། བོད་ནང་གི་དཀར་མཛེས་ཁུལ་ལྕགས་ཟམ་རྫོང་དུ་ས་ཡོམ་ཚད་རིམ་ལྔ་ཚགས་དྲུག་ཅན་ཞིག་བྱུང་ཡོད་པ་དང། ད་ལྟའི་ཆར་རྒྱ་ནག་ཞིན་ཧྭ་གཞུང་འབྲེལ་གསར་ལམ་དང་སི་ཁྲོན་སྐར་དམར་གསར་ཁང་ཟེར་བ་སོགས་ཀྱི་གནས་ཚུལ་ནང་ས་ཡོམ་ཁྲོད་མི་སྣ་རྐྱེན་འདས་སོགས་ཀྱི་གནས་ཚུལ་མེད་སྐོར་བཀོད་ཡོད་པ་དང། ས་ཡོམ་དང་པོ་དེ་སྒྲ་དང་བཅས་ཤུགས་ཆེན་པོ་བརྒྱབ་སོང་བས་མི་མང་པོ་ཉལ་ས་ནས་ལངས་ཏེ་ཁང་བའི་ཕྱི་ལ་བྲོས་ཡོད་པ་དང། དེ་རྗེས་ཐེངས་ཁ་ཤས་ལ་བརྒྱབ་སོང་ཀྱང་གནོད་སྐྱོན་བྱུང་ཡོད་པའི་གནས་ཚུལ་ད་དུང་གོ་ཐོས་མེད་པ། བོད་ནང་གི་ས་གནས་འབྲེལ་ཡོད་བོད་མི་ཞིག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ས་འགུལ་བྱུང་འདུག་དེ་བྱུང་འདུག་དེ་འདི་དྲག་སྡུག་སྡུག་གོ། རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ཏུ་ཐེངས་འདིའི་ས་ཡོམ་བྱུང་ཁུལ་གྱི་ལྟེ་བ་དེ་ལྕགས་ཟམ་རྫོང་ཡིན་པ་དང་ས་ཡོམ་གཏིང་ཟབ་ཚད་སྤྱི་ལེ་བཅུ་གཅིག་ཟིན་ཡོད་པ་དང་ས་ཡོམ་གྱི་འགུལ་ཚད་ཡག་རྔ་དང་དཀར་མཛེས། ལི་ཐང་སོགས་ནས་ཤེས་ཚོར་ཐུབ་པ་དང། ད་ལྟའི་ཆར་རྒྱ་ནག་གཞུང་འབྲེལ་ངོས་ནས་མྱུར་སྐྱོབ་མི་སྣ་བཀོད་སྒྲིག་གིས་ས་གནས་སུ་གནོད་སྐྱོན་དང་མི་སྣ་ཤི་རྨས་དེ་འཚོལ་ཞིབ་བྱེད་བཞིན་ཡོད་པ་གསལ་བཀོད་འདུག་ལ། རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་ཁོར་ཡུག་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་ནས་སྤྱིར་བོད་ཀྱི་ས་དབྱིབས་ཆགས་སྟངས་ནི་ས་ཡོམ་འབྱུང་སླ་བ་གང་ཞིག་ལ་དེང་སྐབས་རྒྱ་རིགས་མང་པོ་བོད་ནང་ཡོང་སྟེ་འཛུགས་སྐྲུན་ཤུགས་ཆེར་བྱེད་བཞིན་པ་དང་རྒྱ་ནག་གཞུང་གིས་ཆུ་རགས་མང་པོ་བརྒྱབ་པ་སོགས་ཀྱིས་བོད་ནང་ས་ཡོམ་ཡང་ཡང་བྱུང་གི་ཡོད་པ་འགྲེལ་བརྗོད་གནང་ཞིང། དེ་ག་མེད་དུ་དེ་འདྲའི་མང་པོ་ཅིག་ལས་བྱས་ནས་དེ་མི་མང་པོ་སླེབས་པ་ཡིན་ན་དེ་ལས་སྤེལ་བའི་ཁང་པ་མང་པོ་རྒྱག་ཡ་ཡིན་ན་རེད་འཛུགས་སྐྲུན་དེ་འདྲའི་མང་པོ་བྱས་བ་ཡིན་ན་དེ་གའི་ས་ཡོམ་ལ་ཁྱད་པར་ཤུགས་ཆེན་པོ་ཅིག་བཟོས་ཀྱི་ཡོད་རེད། རྒྱ་ནག་གཞུང་གིས་སི་ཁྲོན་ཞིང་ཆེན་ཁོངས་གཏོགས་སུ་འབོད་བཞིན་པའི་བོད་ཤར་ལྷོའི་རྒྱུད་དུ་ཡོད་པའི་རྒྱལ་རོང་ས་ཁུལ་དང་དར་རྩེ་མདོ་སོགས་ནི་རི་ཁུལ་དང་གཡང་གཟར་གྱི་གནས་སུ་ཡོད་སྟབས། ལོ་ལྟར་ས་ཡོམ་དང་ཆུ་ལོག་གི་གནོད་སྐྱོན་མང་དག་ཅིག་ཡོང་གི་ཡོད་པ་རེད་ལ་ཕྱི་ལོ་གཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པའི་ནང་ལྕགས་ཟམ་རྫོང་དུ་ས་ཡོམ་ཚད་རིམ་དྲུག་ཚེག་བརྒྱད་ཅན་ཞིག་བྱུང་སྟེ་མི་གྲངས་བརྒྱད་ཅུ་གྱ་གཉིས་ལྷག་རྐྱེན་འདས་དང་མི་གྲངས་ཉིས་བརྒྱ་བདུན་ཅུ་ལྷག་ལ་རྨས་སྐྱོན་བྱུང་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད་ལ་གཞན་ཡང་ཕྱི་ལོ་གཉིས་སྟོང་བརྒྱད་ལོར་ས་ཁུལ་དེ་དག་དང་ཁད་ཉེ་བའི་ཝུན་ཁྲོན་གྲོང་ཁྱེར་དུ་ས་ཡོམ་ཚད་རིམ་བརྒྱད་ཚེག་གཉིས་ཅན་ཞིག་བརྒྱབ་སྟེ་མི་གྲངས་དྲུག་ཁྲི་དགུ་སྟོང་ཉིས་བརྒྱ་ཉི་ཤུ་རྩ་བདུན་ལྷག་རྐྱེན་འདས་དང། མི་གྲངས་གཅིག་ཁྲི་བརྒྱད་སྟོང་ལྷག་གར་སོང་ཆ་མེད་དུ་གྱུར་ཡོད་པའི་གནས་ཚུལ་བྱུང་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགྱུར་འགོ་འཛུགས་ཡིན། རྒྱ་ནག་མཉམ་ཚོང་འབྲེལ་གྱི་ཁེ་ཕན་ལས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གལ་ཆེ་བར་བརྩི་དགོས་ལུགས་འཇར་མན་གཞུང་ལ་བོད་དོན་རྒྱབ་སྐྱོར་ཚོགས་པས་གཙོས་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་ཅིག་ནས་འབོད་སྐུལ་ཞུས་འདུག་དེ་ཡང། Tibet Initiative Deutschland ཞེས་པའི་བོད་དོན་རྒྱབ་སྐྱོར་ཚོགས་པས་གཙོས་འགྲོ་བ་མིའི་ཐོབ་ཐང་ཚོགས་པ་བཅུ་ཙམ་གྱིས་འཇར་མན་གཞུང་ལ་འབོད་སྐུལ་ཞུ་ཡིག་ཞིག་ཕུལ་ཡོད་པ་དེའི་ནང་རྒྱ་ནག་གཞུང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོ་ནས་བཟུང་བོད་མི་ཚོའི་ཆོས་དང་རིག་གཞུང་རྩ་མེད་བཟོས་ཏེ་དྲག་གནོན་ཚད་ལས་བརྒལ་བ་བྱས་དང་བྱེད་བཞིན་ཡོད་པར། རྒྱུ་མཚན་དུ་ལུང་འདྲེན་བྱས་ཏེ་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་རྩིས་མེད་གཏོང་བཞིན་པའི་བྱ་སྤྱོད་ཐེར་འདོན་བྱེད་དགོས་པ་དང་སོ་སོའི་བསམ་ཚུལ་ཤོད་ཡུལ་མེད་པའི་མི་མང་ཚོར་གཞུང་གིས་རྒྱབ་སྐྱོར་བྱེད་དགོས་པ་དང་ལྷག་པར་དུ་མ་འོངས་པར་གོང་ས་ཏཱ་ལའི་བླ་མ་མཆོག་གི་སྐུའི་ཡང་སྲིད་རྒྱ་ནག་གཞུང་གིས་ངོས་འཛིན་བྱས་པ་ཡིན་ན་དེར་ངོས་ལེན་གནང་རྒྱུ་མེད་པ་དང་བོད་མིའི་ཆོས་ཕྱོགས་ཀྱི་གནད་དོན་དེ་བོད་མི་རང་ཉིད་ཀྱིས་ཐག་གཅོད་བྱེད་དགོས་པ་ཞིག་ལ། འཇར་མན་གཞུང་གིས་རྒྱ་ནག་མཉམ་འབྲེལ་མོལ་གནང་བའི་སྐབས་ངེས་པར་དུ་གླེང་སློང་གནང་དགོས་ལུགས་ཞུས་འདུག། ཡང་གོང་ཞུས་ཞུ་སྙན་ནང་མུ་མཐུད་ནས། རྒྱ་ནག་གཞུང་ནས་བོད་དང་རྒྱ་ནག་ཙམ་མ་ཡིན་པར་འཇར་མ་ནི་ནང་དངོས་ཤུགས་བརྒྱུད་གསུམ་ནས་ཐེ་ཇུས་བྱེད་བཞིན་པ་དང་དངོས་ཡོད་གནས་ཚུལ་དང་མི་མཐུན་པའི་དཀྲོག་གཏམ་སྤེལ་བའི་ལས་འགུལ་སྤེལ་ནས་འཇར་མ་ནི་ལྟ་བུའི་རང་དབང་ལུང་པའི་ནང་ལའང་བོད་མི་དང་རྒྱ་མི་རིགས་ཚོའི་འགྲོ་འདུག་སྤྱོད་གསུམ་ཐོག་སོ་ལྟ་དང་འགོག་རྐྱེན་སྤྲད་བཞིན་ཡོད་སྟབས་དེ་དག་སྲུང་སྐྱོབ་གནང་དགོས་པ། དེ་དང་ཕྱོགས་མཚུངས་རྒྱལ་སྤྱིའི་ཐོག་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་སྟེ་དྲག་གནོན་བྱེད་མཁན་གྱི་བྱེད་གཏེ་རྣམས་ལ་ཉེས་ཆད་བཀལ་ཡོད་པ་ལྟར་འཇར་མན་གཞུང་གི་ངོས་ནས་ཀྱང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་སྐུ་ཚབ་དང་འབྲེལ་བའི་ཐོག་ནས་འཇར་མན་གཞུང་གིས་ཁྲིམས་ཀྱི་འགྲོ་སྟངས་ཀྱི་ཐོག་ནས་རྒྱ་ནག་གི་དཔོན་རིགས་ཉེས་ཅན་ཚོར་ཁྲིམས་ཐག་གཅོད་དགོས་ལུགས་ཞུས་འདུག། གོང་ཞུས་སྙན་ཞུའི་ནང་གནད་དོན་བཅུ་ཙམ་གྱི་ཐོག་བཀོད་པའི་ནང་རྒྱ་ནག་དང་ཚོང་འབྲེལ་ཡོད་པའི་ཚན་པ་ཁག་ཅིག་གིས་དངོས་ཟོག་བཟོ་ཡུལ་དང་བཟོ་གྲྭའི་ལས་མི་ཚོར་སྡུག་སྦྱོང་གཏོང་སྟངས་ཀྱི་ཐོག་ནས་རྒྱལ་སྤྱིའི་ཐོག་སྐྱོན་བརྗོད་མང་པོ་ཡོང་གི་ཡོད་པའི་ཁོངས་ནས་འཇར་མན་གྱི་ཚོང་དོན་ཚན་པ་ཚོས་ཀྱང་དེར་གཞིགས་པའི་ལས་ཀ་འཁྱེར་དགོས་ཀྱི་རེད་ལ་ཝི་གུར་མི་རིགས་དང་བོད་མི་ཚོའི་ཚོང་དོན་ཚན་པ་དེ་དག་བརྒྱུད་ནས་མྱོང་མཁན་ཚོས་འཇར་མན་གྱི་ཁྲིམས་ལ་གཏུག་བཤེར་བྱེད། ཆོག་པ་སོགས་ཞུས་ནས་གང་ལྟར་འཇར་མན་གཞུང་ནས་རྒྱ་ནག་མཉམ་འབྲེལ་བ་གནང་བའི་སྐབས་ཚོང་གི་ཁེ་ཕན་ལས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་གལ་ཆེ་བར་ངོས་འཛིན་གནང་ནས་ཐབས་ཇུས་འཛིན་དགོས་པའི་འབོད་སྐུལ་ཞུ་རྒྱུ་ཡིན་ཞེས་བཀོད་ཡོད་པ་རེད། རྣམ་པ་ཚོས་ད་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང་ལ་དྭགས་རི་རྫོང་དགོན་པའི་གཙོས་ས་གནས་གང་སར་དགའ་ལྡན་ཁྲི་ཟུར་རི་རྫོང་རིན་པོ་ཆེ་མཆོག་གི་ཞེ་དགུའི་དགོངས་རྫོགས་མཆོད་འབུལ་གནང་བཞིན་ཡོད་པའི་སྐོར་ས་གནས་ནས་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད། སྐྱབས་རྗེ་དགའ་ལྡན་ཁྲི་ཟུར་རིན་པོ་ཆེ་མཆོག་དགོངས་པ་རྫོགས་ནས་དེ་རིང་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་ལྔ་ཉིན་དགོངས་རྫོགས་ཀྱི་ཞག་བཞི་བཅུ་ཞེ་དགུ་འགྲོ་བས་ལ་དྭགས་རི་རྫོང་དགོན་པས་གཙོས་པའི་ས་གནས་ཁག་འདྲ་མིན་དུ་ལ་དྭགས་ཡུལ་མི་ནས་དགོངས་རྫོགས་མཆོད་འབུལ་གནང་སོང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཅུ་གཉིས་ཀྱི་ཚེས་བརྒྱད་ཉིན་སྐྱབས་རྗེ་དགའ་ལྡན་ཁྲི་ཟུར་བརྒྱ་དང་གཉིས་པ་རི་རྫོང་སྲས་སྤྲུལ་རྗེ་བཙུན་ཐུབ་བསྟན་ཉི་མ་ལུང་རྟོགས་བསྟན་འཛིན་ནོར་བུ་དཔལ་བཟང་པོ་མཆོག་རྒྱ་གར་ལྷོ་ཕྱོགས་གདན་ས་འབྲས་སྤུངས་བློ་གསལ་གླིང་དགོན་དུ་དགོངས་པ་རྫོགས་ནས་དེ་རིང་འདིར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་དང་པོའི་ཚེས་ཉི་ཤུ་རྩ་ལྔ་ཉིན་རིན་པོ་ཆེ་མཆོག་དགོངས་རྫོགས་ཀྱི་ཞག་བཞི་བཅུ་ཞེ་དགུ་འགྲོ་བས་རིན་པོ་ཆེ་མཆོག་གི་མ་དགོན་ལ་དྭགས་རི་རྫོང་དགོན་པར་རྗེ་རིན་པོ་ཆེ་ཡི་སྟོང་མཆོད་ལ་དྭགས་ཀླུ་འཁྱིལ་དགོན་དུ་རིན་པོ་ཆེ་མཆོག་མྱུར་བྱོན་གསོལ་འདེབས་ལ་དྭགས་ནུབ་ར་བསམ་གཏན་གླིང་དགོན་དང་ཡང་ལ་དྭགས་རྒྱལ་ས་གླེ་རུ་ལ་དྭགས་ནང་པ་ཚོགས་འདུ་ལ་དྭགས་ཡོངས་ཀྱི་དགོན་པ་ཚོགས་འདུ་དང་ལ་དྭགས་ཏོག་ཡུལ་གྱི་ཕན་བདེ་ཚོགས་པ་བཅས་ཚང་འཛོམས་ཀྱིས་འབུམ་ཚོགས་གོ་སྒྲིག་ཞུས་འདུག་སྐྱབས་རྗེ་དགའ་ལྡན་ཁྲི་ཟུར་རིན་པོ་ཆེ་མཆོག་གི་མ་དགོན་ལ་དྭགས་རི་རྫོང་དགོན་པར་དེ་རིང་གི་དགོངས་རྫོགས་མཆོད་འབུལ་སྐོར་དགོན་པའི་སྔགས་རམས་པ་རྒན་ཐུབ་བསྟན་ཆོས་དབྱངས་ལགས་ཀྱིས་གསུང་དོན།
དགའ་ལྡན་ཁྲི་ཟུར་རིན་རི་རྫོང་རིན་པོ་ཆེ་དགོངས་པ་ཆོས་དབྱིངས་སུ་ཐིམ་ནས་ཐིམ་པ་ནས་བཟུང་ནས་དེ་རིང་བར་དུ་ནི། རི་རྫོང་དགོན་པ་ལ་ནི་ནི་བྱོད་བུས་གནང་དང་གནང་བཞིན་པ་ཡིན། དེ་རིང་བཞི་བཅུ་ཞེ་དགུ་འཁེལ་གྱི་ཡོད་ཙང་ཟེར་ནས། རི་རྫོང་དགོན་གྱི་བླ་མ་དབུ་ཆུ་གཡང་ནས་ར། ནི། རྗེ་རིན་པོ་ཆེ་སྐོར་ནས་སྟོང་མཆོད་ཕུལ་བ་དང་ནི་བླ་མ་བྱོད་བུས་སྒང་དུ་ཚོགས་ཕུལ། ནི། རི་རྫོང་སྲས་སྤྲུལ་རིན་པོ་ཆེ་གི་ཡང་སྲིད་མགྱོགས་ནས་མྱུར་དུ་ཕེབས་པའི་ནི། ངེས་སྐྱོན་སོ་ལྡེབ་ནི་ས་གི་ཡུལ་ཤོད་ཡིན། ཡང་ལ་དྭགས་གླེ་ཕྱོགས་གཙུག་ལག་ཁང་དུ་ཆོས་ཞུ་བ་མང་དག་ཕེབས་འདུག་པའི་ལ་དྭགས་ཧ་ནུ་ཡུལ་ནས་ཡིན་པ་བཀྲ་ཤིས་དོན་འགྲུབ་ལགས་ཀྱིས། ཡང་གསོལ་བ་སྨོན་ལམ་འདེབས་བ་ལས་མི་བཟོད་མ་ཟག་སོས་ཡང་སྲིད་རིན་པོ་ཆེ་ཡང་སྲིད་ཕེབས་ཁ། གསོལ་བ་སྨོན་ལམ་འདེབས་ཕྱིར་དེ་རིང་འདི་ལ་ཡོང་བ་ཡིན་ང་རང་ཡུལ་ཐག་རིང་ནས་ཡོང་བ་ཡིན་སྤྱིར་བཏང་གི་ང་རང་ནང་ལ་དེ་ནི་ཕྱག་མཆོད་འབུལ་བྱེད་ཡ་ཡོད་རེད་དེ་ཡིན་ན་ཡང་མི་མང་དང་གྲྭ་བཙུན་མཉམ་ཡོད་ན་ང་རང་བློ་བདེ་བ་འདུག།

ད་སྔར་བྱུང་མ་མྱོང་གི་བླ་མ་ཅིག་རེད། ཨ་ནི་རིན་པོ་ཆེ་སྐུ་འདི་བཞག་བྱས་ང་ཚོ་ལ་དྭགས་ཀྱི་མི་མང་སེར་སྐྱ་མི་མང་ཡོངས་སུ་རྫོགས་པ་བློ་ཕམ་པོ་ཞེ་དྲག་ཡོད། ད་ཡིན་ན་ཡང་ང་ཚོ་ལ་རེ་བ་བྱེད་ས་དེ་ཡང་སྲིད་མ་གཏོགས་ལྷག་ཡོད་མ་རེད། ཨ་ནི་ཡང་སྲིད་རིན་པོ་ཆེ་དེ་འཁྲུལ་མེད་ཅིག་རྒྱལ་བ་རིན་པོ་ཆེའི་དགོངས་གཞི་ཡོད་པ་ནང་བཞིན་གྱིས་འཁྲུལ་མེད་ཅིག་དང་མ་འོངས་པ་ནས་རྒྱལ་བ་རིན་པོ་ཆེའི་དགོངས་གཞི་སྒྲུབ་ཐུབ་མཁན་གྱི་བླ་མ་ཞིག་ཕེབས་ཐུབ་ཡས་ལ་ང་ཚོས་ཀྱིས་འདི། བྱེད་ཀྱི་ཡོད། སྨོན་ལམ་ཞུ་གི་ཡོད། སོང་ཙང་ད་དེ་དཔེ་མི་སྲིད་པའི་གལ་ཆེན་པོ་ཡིན་པ་དེ་ག་རེ་རེད་ལབ་ན་ཡང་སྲིད་རིན་པོ་དཔེར་ན་ཁྲི་ཟུར་མི་སྐུ་ནི་ཆ་བཞག་པ་ཡིན་ན་དགོན་པ་མང་པོ་ཅིག་གི་བདག་པོ་རེད། ཨ་ནི་འཛམ་བུ་གླིང་ག་ས་ག་ལ་ཡང་ཞལ་སློབ་མང་པོ་ཡོད་མཁན་གྲས་རེད། ཡིན་དུས་ཨ་ནི་རིན་པོ་ཆེ་ཡང་སྲིད་དེ་མ་འོངས་པ་ནས་འཁྲུལ་མེད་ཕེབས་པ་ཡིན་ན་སངས་རྒྱས་ཀྱི་བསྟན་པ་སྤྱི་དང་ལྷག་དོན་རི་བོ་དགེ་ལྡན་པའི་བསྟན་པ་ལ་ཕན་ཐོགས་ཡ། དེའི་ནང་ནས་ཨ་ནི་ཅིག་ལ་དྭགས་ལ་ཡང་སངས་རྒྱས་ཀྱི་བསྟན་པ་གནས་ཡ་དེ་ལ་ཡང། ཞེ་པོ་ཅིག་ཕན་ཐོགས་པ་རེད། ག་རེད་ཟེར་ན་དཔེ་མི་སྲིད་པའི་གལ་ཆེན་པོ་ཡོད། མ་འོངས་པ་ནས་ང་ཚོའི་རྒྱལ་སྤྱི་མ་ཉམས་པ་ཞིག་བྱེད་དགོས་འདུག་ད་ང་ཚོའི་རྒྱུད་པ་ལྷན་སྒུག་དང་གནས་སྒུག་འདུག་གསུངས་ནས་བཀའ་སློབ་མང་པོ་ཡོད་རེད་སོང་ཙང་ཡང་སྲིད་འདི་དཔེ་མི་སྲིད་པའི་གལ་ཆེན་པོ་ཆགས་འདུག་དེང་སང་སོང་ཙང་ང་ཚོས་ཀྱིས་དེ་རིང་དེ་བཞི་བཅུ་ཞེ་དགུ་བརྩིས་བྱས་ཨ་ནི་སྨོན་ལམ་རྒྱག་པའི་གནས་སྐོར་དེ་དེ་འདྲས་ཅིག་ཡིན།
ཡང་རྒྱ་གར་ལྷོ་ཕྱོགས་གདན་ས་འབྲས་སྤུངས་བློ་གསལ་གླིང་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ལྟར་ཁྲི་ཟུར་རིན་པོ་ཆེ་མཆོག་གི་སྐུ་དམར་གདུང་སྐུ་གདུང་ལ་བཞེངས་བཞིན་ཡོད་པ་དང་དེ་རིང་ཞག་བཞི་བཅུ་ཞེ་དགུའི་ཉིན་འབྲས་སྤུངས་བློ་གསལ་གླིང་ཀླུ་འཁྱིལ་ཁང་ཚན་གྱི་གོ་སྒྲིག་འོག་འཇམ་དཔལ་མཚན་བརྗོད་དང་མྱུར་བྱོན་གསོལ་འདེབས་སོགས་གནང་བཞིན་འདུག་སྐྱབས་རྗེ་དགའ་ལྡན་ཁྲི་ཟུར་རི་རྫོང་སྲས་སྤྲུལ་རིན་པོ་ཆེ་མཆོག་ནི་ཧི་མ་ལའི་རི་རྒྱུད་ནས་དགའ་ལྡན་ཁྲི་ལ་ཕེབས་མཁན་ཐོག་མ་དེ་ཡིན་པ་དང་རིན་པོ་ཆེ་མཆོག་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་ལོར་ལ་དྭགས་མང་སྤྲོ་ཞེས་པའི་མཁར་དུ་མེས་དབོན་བཙན་པོའི་གདུང་རྒྱུད་དུ་འཁྲུངས་ཤིང་ཁོང་ནི་བོད་ཕྱི་ནང་གཉིས་ཀྱི་ནང་མདོ་སྔགས་གཉིས་ཀྱི་གཞུང་ལུགས་ཁག་ལ

ཁྲིམས་ཁང་རིམ་པའི་ནང་ནག་ཉེས་ར་སྤྲོད་བྱུང་བ་ལྟར་ཁོ་པར་ལོ་བརྒྱད་ཀྱི་བཙོན་འཇུག་ཁྲིམས་ཆད་བཀལ་ཡོད་པ་རེད། ཁྲིམས་ཆད་བཅད་པའི་ཁོངས་སུ་གོང་ཞུས་རྒྱ་རིགས་ཇེའུ་ཁང་ཡུན་ཡིས་རྒྱ་ནག་གི་ཅང་ཤུའི་ཞིང་ཆེན་གྱི་གསང་བའི་ལས་ཁུངས་ཀྱི་སྤྱི་ཁྱབ་པའི་བཀོད་ཁྱབ་འོག་ལས་ཀ་བྱེད་པ་དང། ཁོ་པའི་ལས་འགན་ཁོངས་སུ་ཨ་མི་རི་ཀའི་ནང་གནས་སྡོད་རྒྱ་མི་རིགས་ཚན་རིག་པ་དང་འཕྲུལ་ལས་མཁས་པ་ལྷག་པར་དུ་མཁའ་དབྱིངས་ཚན་པའི་ནང་ཆེད་ལས་པ་སོགས་ཀྱི་ལོ་རྒྱུས་མཁོ་སྒྲུབ་བྱས་ནས། རྗེས་སུ་མངའ་ཁུལ་གྱི་འབྲེལ་ཡོད་ཚན་པ་ཚོར་ཁེ་ཕན་ཐོབ་ཐབས་བྱེད་རྒྱུ་སོགས་ཀྱི་དམིགས་ཡུལ་བཅངས་ཡོད་པ་རེད། ཡང་གོང་ཞུས་གནས་ཚུལ་རྣམས་མུ་མཐུད་ནས་བཀོད་པ་ལྟར་ན་ཉེས་ཅན་པ་ཇེའུ་ཁོན་ཡིས་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཨ་མི་རི་ཀའི་ས་དམག་གི་འཕྲལ་སེལ་སྡེ་ཚན་གྱི་དམག་ཞབས་ཁོངས་སུའང་འཛུལ་ཞུགས་བྱས་ཡོད་པ་དང་སྐབས་དེར་དགོས་མཁོ་གཞིར་བཟུང་ཕོམ་ཤོག་བཀང་བའི་སྐབས་ཕྱིའི་རྒྱལ་ཁབ་ཀྱི་ལས་ཀ་བྱས་མེད་ལུགས་བཤད་ཡོད་པ་ལྟར་དམག་ཞབས་ཀྱི་སྦྱོང་བརྡར་དེ་དག་ངོ་སྤྲོད་བརྒྱུད་ནས་ཁོ་པར་ཨ་མི་རི་ཀའི་གསང་བའི་ལས་ཁུངས་དང་གཞན་ཡང་གལ་གནད་ཅན་གྱི་ལས་ཁུངས་ཁག་གི་ནང་དོགས་གཞི་མེད་པའི་ཐོག་ནས་འཛུལ་ཐུབ་པ་དང་གསང་བའི་གནས་ཚུལ་མཁོ་སྤྲོད་བྱེད་ཐུབ་པའི་གོ་སྐབས་ལེན་པ་སོགས་ཀྱི་གནས་ཚུལ་རིམ་པས་ངོ་སྤྲོད་བྱུང་ཡོད་ལུགས་བཀོད་འདུག་ཇེའུ་ཁཱན་ཐོག་མར་ཨ་མེ་རི་ཀའི་ནང་གློག་འཕྲུལ་ཚན་པའི་ཨིན་ཇི་ནེར་འཕྲུལ་རིག་ཇུས་འགོད་པའི་སློབ་གཉེར་ཆེད་སླེབས་པ་ཞིག་ཡིན་ནའང་རྒྱ་ནག་གཞུང་གི་གསང་བའི་ལས་ཁུངས་ཀྱིས་གཙོས་ལས་ཁུངས་འདྲ་མིན་གྱི་བཀོད་ཁྱབ་འོག་ཨ་མེ་རི་ཀའི་ནང་ལས་ཀ་བྱས་པའི་ཉེས་མིང་འོག་འཛིན་བཟུང་དང་ད་ཆ་ནག་ཉེས་ར་སྤྲོད་བྱུང་ནས་ཁྲིམས་ཁང་ནས་བཙོན་འཇུག་ཁྲིམས་ཐག་བཅད་པ་ཞིག་ཡིན་པ་རེད། འདི་ལྟ་བུའི་རྒྱ་ནག་གི་སོ་ཉུལ་ཨ་མེ་རི་ཀའི་ནང་འཛིན་བཟུང་དང་ཉེས་ཆད་ཕོག་པ་འགའ་ཤས་བྱུང་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཤར་ཨེ་ཤེ་ཡའི་ནང་གནམ་གཤིས་གྲང་ངར་ཆེ་བའི་རྐྱེན་གྱིས་མི་རྒྱུ་ཟོག་གསུམ་ལ་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་འདུག་དེ་ཡང་ཤར་ཨེ་ཤེ་ཡའི་རྒྱལ་ཁབ་དཔེར་ན་ཉི་ཧོང་དང་ཀོ་རི་ཡ་རྒྱ་ནག་བཅས་པའི་ནང་ཉེ་ཆར་ནས་གནམ་གཤིས་གྲང་ངར་ཧ་ཅང་ཆེ་བ་དང་གངས་ཆེན་པོ་འབབ་པ་སོགས་ཀྱིས་མང་ཚོགས་ཀྱི་འགྲུལ་བཞུད་ལ་དཀའ་ངལ་དང་ལྷག་པར་དུ་གངས་ཆེན་པོ་འབབ་ཡུལ་ཁག་ཏུ་གངས་རུད་སོགས་ཀྱི་རྐྱེན་པས་ད་བར་ཉི་ཧོང་ནང་ཁྱོན་བསྡོམས་མི་གྲངས་དྲུག་ཙམ་གྱི་ཚེ་སྲོག་ཤོར་ཡོད་འདུག། དེ་དང་ཕྱོགས་མཚུངས་ཀོ་རི་ཡའི་མངའ་ཁུལ་ཁག་ཅིག་གི་ནང་གངས་དང་རླུང་འཚུབ་བརྒྱབ་པའི་རྐྱེན་གྱིས་འགྲུལ་བཞུད་སོགས་ལ་དཀའ་ངལ་འཕར་མ་ཞིག་འཕྲད་ཀྱི་ཡོད་པ་དང་ད་ག་ནང་བཞིན་རྒྱ་ནག་གི་ས་ཁུལ་ཁག་ཅིག་ལ་གནམ་གཤིས་གྲང་ངར་གྱི་དཀའ་ངལ་འཕྲད་ཀྱི་ཡོད་པའི་གནས་ཚུལ་འདུག། དམིགས་བསལ་བཅར་འདྲིའི་ལེ་ཚན་ནང་བཙན་བྱོལ་བོད་མིའི་སྤྱི་ཚོགས་ནང་སྤྱི་འཐུས་དང་འོས་བསྡུ་ལྷན་ཁང་གི་འགན་འཛིན་སོགས་ཐུགས་འགན་བཞེས་གནང་མྱོང་མཁན་དགོན་ཤར་རྡོ་རྗེ་དགྲ་འདུལ་ལགས་ཀྱི་སྐུ་ཚེའི་ལོ་རྒྱུས་ཕྱག་དེབ་འགྲེམས་སྤེལ་གནང་ཡོད་པ་བཞིན་ཕྱག་དེབ་བྲིས་གནང་དགོས་པའི་འདུན་པ་དང་བོད་ནས་བཙན་བྱོལ་དུ་ཕེབས་དགོས་དོན་སོགས་ཕྱག་དེབ་ཀྱི་ནང་དོན་སྐོར་འཆི་མེད་ལགས་ཀྱིས་བཀའ་འདྲི་ཞུས་ཏེ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན།

ད་འདི་ཡོད་དེ། ཅིག་ཡིག་ཐོག་ཅིག་འཁོད་ཐུབ་ན་ཡག་པོ་འདུག། ཨ་ནི་ང་རང་ཚོའི་ད་དེ་ཚོའི་དེ་ལས་ཡག་ད་བོད་ལ་གནས་ཚུལ་ཐབས་སྐྱོ་རུ་བྱུང་བྱས་ནས་གནས་ཚུལ་དེ་དམིགས་བསལ་ཞིག་ཆགས་པ་རེད། དེ་འདྲ་ཡིན་དུས་ཚོད་ནས་གནས་ཚུལ་དེ་ཚོའི་གྲས་དེ་ཅིག་ཡིག་ཐོག་ཅིག་འཁོད་མ་ཐུབ་པ་ཡིན་ན་ཨ་ནི་མ་འོངས་པར་ཅིག་ད་ལོ་རྒྱུས་ནང་ལ་ཡ་མང་བས་ཅིག་བོད་མི་རིགས་ཅིག་མི་རབས་རྗེས་མ་ཚོའི་གི་ད་ལྟའི་གནས་ཚུལ་དེ་ཡིད་དེ་སེམས་ཆེད་དོ།

ཐུག་པ་བྱུང་བ་རེད། འོ་ལགས་སོ། ད་ལྟ་སྐུ་ངོས་ཕྱག་དེབ་འདིའི་ནང་ལོགས་ལ་ད་ཅིག་གི་དོན་ཚན་དུ་མ་བཟོས་ནས་ཅིག་གི་སུམ་ཅུ་སོ་བརྒྱད་སོ་བདུན་སོ་བརྒྱད་ཙམ་ཅིག་འདུག་ཟེར་ཡག་ནང་བཞིན་ད། དེའི་ནང་ནས་ཐོག་མར་ཅིག་གི་སྐུ་ངོས་ཀྱི་ད་གཟིམ་ཤག་གི་ཅིག་གི་གནས་སྟངས་དང་ཨ་ནི་བོད་ནང་ལོགས་ཀྱི།

བྲོས་བྱོལ་ཕེབས་འདུག་ཨ་ནི། འདིའི་བར་ལ་གཅིག་གི། ཚུར་ཕེབས་པའི་སྐབས་ལ་ཡང་གནས་སྟངས་འདི་ཚོ་ད་འདིའི་སྐབས་ལ་དྲུག་ལྔ་བཅུ་ང་དགུ་ནས་དྲུག་ཅུ་རེ་གྲངས་བར་ལ་བོད་ནང་ལོགས་ལ་གཅིག་གནས་སྟངས་ཛ་དྲག་ཤུགས་ཆེན་པོ་ཅིག་གི་སྒང་ལ་རེད་བྱས་ཙང་འདི་འདྲའི་བྱེད་དུས་ཨ་ནི། ང་རང་ཚོ་ཡབ་ད་བཙོན་ཁང་ལ་ཡང་འཛིན་བཟུང་བྱས་བྱེད་དུས་ཙམ་པ་ད་གནས་སྟངས་ཛ་དྲག་པོ་ཆགས་དུས་ཨ་ནི་ཚུར་བྲོས་བྱོལ་ཕེབས་དགོས་ཡ་འདི་ཚོ་གཅིག་དགོངས་པ་དེ་ག་འདྲ་སེ་བྱུང་ན། ཨ་ཏི་ཏོ་ཟེར་བའི་གཞོན་ནུ་ལ་ད་ཅི་གོང་དུ་ཤི་བ་ན་ངའི་པཱ་ལགས་མ་ལ་བཙོན་ཁང་ལ་ཁྲིད་པ་རེད་ཨ་བཙོན་ཁང་ཁྲིད་པའི་ཉེན་ཁ་དེ་ཁོང་ཚོས་ག་རེ་བཤད་ཡོད་རེད་ཟེར་ན་ང་ཚོ་ནམ་ཚིག་གི་ཚུར་འགོག་གོ་ཚོད་བྱས་དེ་ལྟར་མ་རྒྱབ་ཉིན་གྱི་ད་སྐད་བསྒྱུར་ཟེར་ད་གྲགས་ཅིག་ཟེར་ནས་ཨ་ནི་བཤད་ཡ་ལེ་ཡ་ད་རང་ད་ངའི་པཱ་ལགས་ཡིན་ལེ་ཡ་ཚེ་རིང་ནོར་བས་ས་ཨ་ནི་ཚེ་རིང་ནོར་བས་ཁོ་རང་ཨ་ནི་མི་དེ་རིང་ནས་བཟུང་ཤི་གི་ཨ་ནི་བཙོན་ཁང་འགྲོ་བར་དཔོན་ལ་གོ་མི་འདུག་ཁོང་ཚོས་སྐད་ཚིག་སྙན་པོ་ཞིག་རག་རེད་སློབ་སྦྱོང་འགྲོ་དགོས་རེད་ཟེར་བ་རེད་ཡིན་འདུག་ད་སློབ་སྦྱོང་འགྲོ་དགོས་རེད་ཨ་ནི་ཁྱེད་རང་ནང་མི་དེ་རྒྱལ་དེའི།

ད་ཁྱེད་རང་ཚོ་ཕེབས་ན་ཡག་པོ་འདུག་ཨ་ནི་ཁྱེད་རང་ཚོ་ཕེབས་ཡིན་ན་ང་ཡང་མཉམ་དུ་ཡོང་གི་ཡིན་ང་ཚོ་བཟའ་ཚོ་གཉིས་འདི་མཉམ་དུ་ཡོང་གི་ཡིན་ད་འདི་ས་ལ་ང་ཚོ་ཐུགས་བཞེད་ཞིག་སྐྱེ་མེད་ཀྱི་ཞིག་མགོ་བོར་ལྟ་ཞིག་ཐུགས་བཞེད་ཡོང་དུས་ནས་མ་འོངས་ཕུགས་བསམ་རིང་པོ་ནི་ང་ཚོ་ནང་དེ་འདྲ་ཡོང་ཡག་ཁྱེད་རང་ཡོང་མ་རེད་ཁྱེད་རང་ཚོ་ནང་བཞིན་བཟོ་ཡག་རེད་དེ་འདྲ་ཡོང་དུས་ང་ཚོ་མཉམ་དུ་ཡོང་གི་ཡིན་ཞེས་བཤད་ཨ་ཁུ་ཡོང་ཚང་ད་རུ་ཐུགས་སུ་ཆུག་ཨ་ནི་འདི་འདྲ་འདི་སྐྱེས་རབས་བཤད་བཤད་ཨ་ནི་པཱ་ལགས

རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཨོ་སི་ཀྲི་ལི་ཡའི་ནང་ཡོད་པའི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་དང་ལྷན་དུ་ད་ལྟའི་ཨོ་སི་ཀྲི་ལི་ཡའི་གཞུང་དང་བོད་དོན་འཐབ་རྩོད་ཞེས་པའི་བརྗོད་གཞིའི་ཐོག་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། དེ་རིང་ང་ཚོའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་དེའི་ནང་ལ་ཡང་ཨོ་སི་ཀྲི་ལི་ཡ་གཞུང་དང་བོད་དོན་འཐབ་རྩོད་ཞེས་པའི་བརྗོད་གཞིའི་ཐོག་ལ་ཡང་ཨོ་སི་ཀྲི་ལི་ཡའི་གནས་བཞུགས་ཨོ་གླིང་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་དང་ལྷན་དུ་གླེང་མོལ་ཞུས་ཡས་ཡིན། ཐོག་མར་དེ་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ང་ཚོའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལེ་ཚན་དེ་ནང་ལ་ཡང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་དང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། བཀྲ་ཤིས་བདེ་ལེགས། ཉེ་ལམ་ཨ་ནི་སྤྱི་ཟླ་བཅུ་གཉིས་ཀྱི་ཟླ་མཇུག་ཏུ་བ་ཅི་ནས་ཨ་ནི་ཨོ་སི་ཀྲི་ལི་ཡ་གི་ཕྱི་འབྲེལ་བློན་ཆེན་པེ་ནི་ཝོང་དང་རྒྱ་ནག་ལ་ཡར་ཕེབས་ཏེ་ཚོང་འབྲེལ་དང་དེ་ག་ནང་བཞིན་གྱི་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་གི་བར་ལ་ཡར་ད་འབྲེལ་བ་བཙུགས་ཏེ་ལོ་ངོ་ལྔ་བཅུ་འཁོར་བའི་དུས་དྲན་ཟེར་བ་ལ་དེ་འདྲའི་ཞིག་སྲུང་ཡག་ཆེད་དུ་ཨ་ནི་རྒྱ་ནག་ལ་ཡར་འཚམས་གཟིགས་སུ་ཕེབས་ཤག་སྐབས་དེ་དུས་ད་མོ་རང་གིས་གསར་འགོད་གསལ་བསྒྲགས་ཤིག་ལ་ཡར་ད་རྒྱ་ནག་གི་སྐུ་ཚབ་ལྷན་དུ་ནི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་ཡར་བརྩི་བཀུར་དགོས་པ་དེ་འདྲའི་ཞིག་གླེང་སློང་བྱེད་ཡོད་པ་དེ་འདྲ་ཞིག་གསུང་གི་འདུག་སྐུ་ཉིད་ཀྱིས་བལྟས་པ་ཡིན་ན་ཨོ་སི་ཀྲི་ལི་ཡ་ད་ལྟའི་གཞུང་གི་ངོས་ནས་བོད་དོན་ཐོག་ལ་ཡང་ལྟ་ཕྱོགས་དེ་ག་འདྲ་འགྲོ་ཅིག་འཛིན་གྱི་ཡོད་ན། ཁོང་གིས་ཇི་ལྟར་ད་ལྟ་ཨོ་སི་ཀྲི་ལི་ཡ་གི་ཕྱི་སྲིད་བློན་ཆེན་ཕར་ཕེབས་ཡ་དེ་ཨ་ནི་ད་ཁོ་རང་སྤེལ་རྒྱལ་དེ་སྐབས་ལ་ད་ལྟ་གཞུང་གསར་བ་ཆགས་ནས་ཟླ་བ་ཁ་ཤས་ཤིག་མིན་འགྲོ་གི་ཡོད་མ་རེད་ཨ་ནི་གཞུང་གསར་བའི་ངོས་ནས་དེ་དག་ད་ལྟ་ངལ་རྩོལ་ཆབ་སྲིད་ཚོགས་པའི་གི་གཞུང་རེད་དེ་གཞུང་འདི་གིས་ཨ་ནི་ལོ་དགུ་དང་བཅུ་རྗེས་ལ་ཡང་གཞི་ནས་གཞུང་ཐེངས་མ་གཅིག་ཟིན་ཏེ། བསྡད་པ་རེད་དེ་ཡིན་དུས་ཙམ་པ་ལ་ཡ། དེའི་དུས་ཚོད་དེ་ད་ཨ་ནི་རྒྱ་ནག་དང་ཨོ་སི་ཀྲི་ལི་ཡ་གཉིས་ཕྱི་དྲིལ་གྱི་ཨ་ནི་འབྲེལ་བ་བྱེད་ཡས་དེ་ད་ཁོ་ཚོ་ཡ་འགོ་བཙུགས་གཞུང་འབྲེལ་གྱི་ཐོག་ནས་འགོ་བཙུགས་ནས་ད་ལོ་ལྔ་བཅུའི་དུས་དྲན་གྱི་དུས་ཚོད་དེ་ཁ་ཐུག་བརྒྱབ་པ་སོང་ཙང་ཨ་ནི་ཁོ་རང་ཕ་གིར་ཕྱིན་པ་རེད་ཕ་གིར་ཕྱིན་ནས་གཙོ་བོ་འགྲོ་བ་དེ་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་བར་ལ་ཡ་ད་འབྲེལ་བ་ཆེ་ཤོས་དེ་ཚོང་གི་འབྲེལ་བ་རེད་ཕྱོགས་གཉིས་ཀ་ལ་ཡ་ཚོང་གི་ཁེ་ཕན་གྱི་འབྲེལ་བ་ཤུགས་ཆེན་པོ་ཅིག་ཡོད་རེད་དེ་ཡིན་དུས་ཙམ་པ་ད་ལོ་ཁ་ཤས་ཤིག་གོང་ལ་ཡ་ད་ད་ནས་འདི་ང་ཚོ་ཏོག་དབྱིབས་ན་ཚ་དང་དེའི་ལྟས་ངན་གྱི་དུས་དྲན་གྱི་དུས་ཚོད་བར་དུ་ཅིག་ལ་ཚོང་འབྲེལ་གྱི་འབྲེལ་བ་ལས་འདས་སོ་མ་ཉམས་མི་བྱེད་དེ་འདྲའི་ཆགས་ཡོང་དུས་ཙམ་པ་ལ་ཡང་ཨ་ནི་ཁོ་རང་ཚོ་གཞུང་གསར་བ་ལས་བ་ག་དུས་བསྐྱབས་དེ་དང་མཉམ་དུ་ལ་ཡང་ཨ་ནི། ལོ་ལྔ་བཅུ་འཁོར་བ་དང་དེ་གའི་ཚང་མ་བསྟུན་བྱས་ལ་ཡང་ཨ་ནི་ཁོ་རང་ཕ་གིའི་འབྲེལ་བ་སླར་གསོ་བྱེད་ག་ཆེད་དུ་ཡིན་ཞེས་གཙོ་བོ་དེའི་ཁོ་རང་གི་ཡོངས་གྲགས་འདི་གསུངས་གནང་གི་འདུག་ལ་དོན་དག་ཡང་ད་ག་རང་རེད། འདི་དང་མཉམ་དུ་ལ་ཡང་ཨ་ནི་ག་དུས་ཡིན་ནའི་རྒྱ་ནག་མཉམ་དུ་སྐད་ཆ་བྱེད་པའི་སྐབས་ལ་ཡང་ཨ་ནི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་འདི་ག་དུས་ནས་གླེང་སློང་ཡོང་བསྡད་ཀྱི་ཡོད་ལ་ག་རེ་ཟེར་ན་ཨོ་སི་ཏྲེ་ལི་ཡ་དེ་མང་གཙོའི་རྒྱལ་ཁབ་གྱི་གཞུང་ཅིག་རེད། འགྲོ་བ་མིའི་ཐོབ་ཐང་དང་ཆབ་སྲིད་ཀྱི་རང་དབང་དང་སྨྲ་བརྗོད་ཀྱི་རང་དབང་གལ་ཆེན་པོ་ཅིག་ངས་བྱེད་དུས་ཙམ་པ་འདིའི་སྐད་ཆ་འདི་ག་དུས་ནས་སླེབས་བསྡད་པ་ཞིག་རེད་ཅེས་ཞུ་འདོད་ཡིན།
བསྟན་འཛིན་ཕུན་ཚོགས་ལགས་ངས་ད་ལྟ་བཀའ་འདྲི་ཞུ་ཡ་ཅིག་ལ་ཡ་ད། ཁ་སྔོན་རྣམ་པ་ཚོས་ད་ལྟ་ཨོ་སི་ཀྲུ་ལི་ཡ་གྱི་གནད་ཡོད་མི་སྣ་རེད་ལྷག་པར་དུ་ཨོ་སི་ཀྲུ་ལི་ཡའི་གྲོས་ཚོགས་འཐུས་མི་ཚོ་དང་ཐུག་འཕྲད་ཀྱིས་བོད་དོན་ཞུ་གཏུག་ལས་འགུལ་ཞིག་སྤེལ་གནང་ཤག་ཞུ་གཏུག་ལས་འགུལ་དེའི་འབྱུང་འགྱུར་ཤུགས་རྐྱེན་དེ་འདྲ་འདྲ་བོ་ཞིག་ཐེབས་ས་རེད་ད་ད་འབྲས་བུ་འདྲ་བོ་ཅིག་དམིགས་བསལ་དེ་འདྲ་ཐོན་སོང་ལབ་ཡ་ཅིག་རྣམ་པ་ཚོ་ལ་ཡང་དཔེ་འདྲ་བོ་ཞིག་དེ་འདྲ་བཞག་ཡ་ཡོད་ན་ཅིག་གསུང་རོགས་བྱེད་དང། ལགས་རེད་ད་ཁ་སང་གཙོ་བོ་འདྲ་བོ་དེ་ད་ལྟ་སྤྱི་ཟླ་བཅུ་གཅིག་གི་ཚེས་ཉི་ཤུ་བཅུ་དགུ་ཉི་ཤུ་ཉི་རྩ་གཅིག་ཟེར་ད་ག་ད་གཙོ་བོ་དེ་ཉི་རྩ་གཅིག་དང་རྩ་གཉིས་བོད་དོན་ཞུ་གཏུག་གི་དོན་དག་ལ་ཡང་ང་སྤྱི་འཐུས་ཡིན་པའི་ཆ་ནས་ཅིག་ཕྱིན་པ་ཡིན་དེ་དུས་ཙམ་པ Australia Tibet Council ཨོག་པའི་ལས་ཁུངས་ཀྱི་གཙོ་གཉེར་བྱས་པ་རེད་དེའི་སྐབས་ལ་ཡང་ད་གྲོས་ཚོགས་འཐུས་མི་སུམ་ཅུ་སོ་བཞི་ཙམ་ཅིག་ཐུག་ནས་ཨ་ནི་བོད་པའི་གི་གནད་དོན་འདི་ག་འགྲེལ་བཤད་བརྒྱབ་པ་དེ་རེད་དེའི་རྗེས་ལ་ཡང་ཡང་སྤྱི་ཟླ་བཅུ་གཅིག་གི་ཚེས་ཉི་ཤུ་དགུ་ལ་ཡང།

མ་འོངས་པའི་གནད་དོན་འདི་འདྲའི་སྐོར་ལ་བཀའ་མོལ་ཞུས་ཨ་འདིའི་ནང་ལོགས་ནས་ཅིག་གྲོས་ཚོགས་འཐུས་མི་གསར་བ་མང་པོ་སླེབས་ཡོད་ཙང་ཁོ་རང་ཚོའི་ནང་ལོགས་ནས་གསར་བ་དེ་འདྲས་ཅིག་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མི་ནང་ལོགས་ལ་སླེབས་ཐུབ་ཀྱི་ཡོད་མེད་དེ་འདྲས་ཀྱི་ཐབས་ཤེས་ཀྱི་ཡོང་ཡས་ཀྱི་ལམ་ཁ་ཅིག་བཙལ་ག་ཕྱིན་པ་རེད་གང་ལྟར་ནས་ཕྱོགས་གཉིས་ཀ་ངོས་ནས་ཕྱིན་དུས་ཙམ་པ་ལ་ཡག་པོ་ཁ་བྱུང་དཔེར་ན་ཚེས་ཉི་ཤུ་གཅིག་གཉིས་དེའི་བར་ལོགས་དེ་ལ་ང་ཚོ་ཕ་གིའི་ལྗང་ཁུ་ཚོགས་པའི་འགན་བཞེས་མཁན་དང་ང་རང་ཚོ་ཕ་གིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ཡོད་དེ་ཉིད་ཀྱིས་བོད་པའི་གི་གནད་དོན་འདི་གྲོས་ཚོགས་ནང་ལོགས་ལ་ཡ་འགྲེལ་བཤད་དཔེ་མི་སྲིད་ཡག་པོ་རྒྱབ་དུས་འདི་ང་ཚོ་ཕ་གིར་མཉམ་དུ་ཡོད་རེད་ད་ག་ནང་བཞིན་གི་ཕལ་ཆེར་ཐེངས་དང་པོ་རེད་ཟེར་ན་འགྲིག་གི་རེད་དེའི་སྐབས་ལ་ཨ་ནི་སྐུ་ཚབ་དོན་གཅོད་ད་ག་ནང་བཞིན་གི་ཨ་ནི་བོད་མི་མང་སྤྱི་འཐུས་ད་ང་ཆགས་བསྡད་ཡོད་རེད་ང་རང་གཉིས་ཀ་ལོ་ཕ་གི་ལ་ཡ་སླེབས་ཡོད་པ་དེ་ག་དེ་ངོས་ལེན་བྱས་དེ་གྲོས་ཚོགས་ཀྱི་ནང་ལོགས་ལ་སྐད་ཆ་བཤད་ཡས་འདི་ད་གྲོས་ཚོགས་ནང་བཀའ་མོལ་ཚང་མ་ལོག་ཨ་ནི་གཞུང་འབྲེལ་གྱི་བཀའ་མོལ་རེད་གྲོས་ཚོགས་འཐུས་མི་གིས་ད་ག་ནང་བཞིན་གྱི་འདིའི་བཀའ་མོལ་ཚང་མ་ཐད་གཏོང་འགྲོ་གི་ཡོད་རེད་རྒྱ་ནག་གཞུང་གིས་ལྟ་བསྡད་ཀྱི་ཡོད་རེད་དེ་དུས་ཙམ་པ་ལ་ཡ་བོད་པའི་འཐབ་རྩོད་སྒང་ལ་ཡ་གྲོས་ཚོགས་ནང་ལོགས་ལ་ཡ་བཀའ་མོལ་འདི་ཤུགས་ཆེན་པོ་ཅིག་ད་གྲོས་ཚོགས་གོང་མ་དེ་དུས་ཙམ་པ་འདི་གྲོས་ཚོགས་གོང་མ་རེད་སེ་ནེ་ཏ་རེད་འདི་ནང་ཤུགས་ཆེན་པོ་ཅིག་འགྲོ་སོང་བསམ་པ་གཅིག་དང་འདིའི་སྐབས་ལ་ང་ཚོས་ག་རེ་བྱས་ཡོད་རེད་ཟེར་ན

དེའི་སྐབས་ལ་ཡང་དེའི་གྲོས་ཚོགས་འཐུས་མི་ཡིན་བསྡད་པ་ད Queensland མངའ་སྡེ་དེ་ཉིད་ཡིན་པ་གཅིག་ལ་གཞུང་གི་གྲོས་ཚོགས་འཐུས་མི་ཡིན་པ་ལྗང་ཁུ་ཚོགས་པའི་གི་འགོ་ཁྲིད་འདི་གའི་བྱས་ཙང་ང་ཚོ་ཡང་མུ་མཐུད་ནས་དེ་ཞུ་གཏུག་བྱེད་པ་དེ་ཡིན་དུས་ཙམ་པ་ལ་ཡང་ཁོ་རང་གི་ཕ་གིའི་བཀའ་མོལ་གནང་པའི་སྐབས་ལ་བོད་པའི་གི་མིང་འདོན་གནང་ཡ་དེ་ཚོ་ཏན་ཏན་ང་ཚོ་ཞུ་གཏུག་བྱེད་པའི་གི་འབྲས་བུ་གཅིག་རེད་བསམ་གི་འདུག། ལ་ཡིན་ནའི་ལ་ང་ཚོ་བཀའ་མོལ་ཞུ་བའི་སྐབས་ལ་གྲོས་ཚོགས་འཐུས་མི་རེ་ཟུང་གིས་བཀའ་མོལ་དེ་གསུང་གི་འདུག་རྒྱ་ནག་སྟོབས་ཆེན་པོ་ཞེ་དྲག་རེད། འདི་སྐད་ཆ་དེ་བཤད་ཡོང་བའི་སྐབས་ལ་ད་ཁ་སང་གྲོས་ཚོགས་འཐུས་མི་གཅིག་གཉིས་དེ་འདྲའི་བཀའ་མོལ་གསུངས་པ་རེད་ད་དེ་བཀའ་མོལ་དེ་ང་ཚོ་ཕར་ཚུར་ཕར་བཀའ་མོལ་ཞུས་འབོད་སྐུལ་ཞུས་ཡང་ཚུར་བས་ཁོ་རང་ཚོའི་ངོས་ནས་ཡང་ཁ་ཤས་ཀྱིས་ང་ཚོས་རོགས་པ་བྱེད་ཀྱི་དེ་འདྲ་དེ་འདྲའི་སྒང་ལ་རོགས་པ་བྱེད་ཀྱི་གསལ་བཤད་དེ་འདྲ་དེ་འདྲའི་སྒང་ལ་བྱེད་ཀྱི་ཟེར་གྱི་འདུག་ཁ་ཤས་ཀྱིས་ཡང་གནས་ཚུལ་དེ་འདྲ་དེ་འདྲའི་སྒང་ལ་ང་ཚོ་ཡང་ཕ་གིར་རྒྱ་ནག་ལ་ཟོན་བྱེད་དགོས་དེ་འདྲ་ཡོད་རེད་མདོག་མདོག་གསུང་མཁན་དེ་འདྲ་ཡོང་གི་འདུག་སྐོ་ཁ་གསལ་པོ་རེད་བོ་རེད་འདུག་ག་ཤས་དེ་ཡིན་དུས་ཙམ་པ་ལ་ཡ་རྒྱ་ནག་སྟོབས་ཆེན་པོ་ཞིག་འདྲ་རེད་ཟེར་ནས་ཨོ་སི་ཀྲི་ལི་ཡ་དེ་རྒྱ་ནག་ལ་ཡ་གཙོ་བོ་དེ་ཚོང་དང་དེ་རེད་བ། དཔལ་འབྱོར་དོན་གྱི་ཐོག་ནས་ཡང་དཀའ་ངལ་ཅིག་གི་ཐོག་ནས་བོད་པ་ལ་ཐད་ཀར་རོགས་པ་ཤུགས་ཆེན་པོ་ཅིག་བྱེད་དགོས་ཡོད་ན་དེ་ལ་བསམ་བློ་གཏང་དགོས་ཆགས་ཀྱི་ཡོད་པ་དེ་གསལ་པོ་ཞེ་པོ་རེད་ཤག།
ལགས་སོ་དེ་འདྲ་སོང་ཙང་ད་ཨོ་སི་ཏྲེ་ལི་ཡའི་ཁུལ་ལ་ཡང་རྒྱ་མི་མི་འབོར་དེ་འདྲ་ཡོད་པའི་རྐྱེན་གྱིས་ཨེ་ནི་རྒྱ་ནག་གིས་ཡང་ཁ་སོ་རེད་འཇམ་པོའི་སྟོབས་ཤུགས་དེ་ཨོ་སི་ཏྲེ་ལི་ཡའི་ནང་ལ་ཡང། སྤེལ་སྟངས་དེ་གང་འདྲས་ན་དེ་ནི་རྒྱ་ནག་གཞུང་གིས་དམིགས་ཡུལ་བསྒྲུབས་པ་དང་ཁེ་ཕན་ཡོད་རེད་དགོངས་ཀྱི་ཡོད་ན། ད་ལྟ་ང་ཚོ་དེ་ཨོ་སི་ཏྲེ་ལི་ཡ་ནང་རྒྱ་ནག་རྒྱ་མི་རང་གི་རྒྱ་མི་མི་ཡིན་པ་ས་ཡ་གཅིག་དང་ལྷག་འདུག་ཟེར་དེ་ང་ཚོ་གིས་རྒྱ་ནག་རང་ལ་དེ་དེ་ཉིད་ཀྱི་རྒྱ་མི་གི་མི་སེར་ཡིན་པ་ཞིག་ལ་ཨོ་སི་ཏྲེ་ལི་ཡ་ནས་ཡང་ཚུར་ཡོང་ཡང་ཕར་ལོག་བྱེད་མཁན་དེ་ཟེར་གྱི་ཡོད་མ་རེད་རྒྱ་ནག་རང་མི་སེར་ད་ག་ས་རྒྱ་མི་མི་ཡིན་པ་ཅིག་ལ་ཨ་ནི་རྒྱ་མི་གི་རྒྱ་མི་རང་ཡིན་པ་ཅིག་ལ་ཨོ་སི་ཀྲི་ལི་ཡ་རང་གི་མི་སེར་ཡིན་པ་དེ་ག་ལ་ཟེར་གྱི་རེད་དེ་ཟེར་དུས་ཙམ་པ་ཨོ་སི་ཀྲི་ལི་ཡའི་མི་སེར་ཡིན་པ་རྒྱ་མི་དེ་ཚོ་ལ་ཆབ་སྲིད་ཀྱི་ཐོབ་ཐང་ཡོད་རེད་ཁོ་རང་ཚོའི་སོ་སོའི་མི་ཆབ་སྲིད་ཀྱི་གོ་གནས་ཁག་ནང་ལ་བཞག་ཡག་གི་ཐོབ་ཐང་ཡོད་རེད་བར་སྐབས་ཅིག་ལ་ད་ལྟ་ག་སོ་རེད་གྲོས་ཚོགས་འཐུས་མི་ད་ག་ངལ་རྩོལ་ཚོགས་པ་མ་རེད་ད་ལྟ་དེ་གུ་ཡངས་ཚོགས་པའི་ནང་ལོག་ལ་སྔོན་མ་རྒྱ་མི་སྐྱེ་དམན་ཅིག་གི་སླེབས་པ་རེད་དེ་ཡིན་དུས་ཙམ་པ་ལ་ཡ་ཨ་ནི་རྒྱ་མི་སྐྱེ་དམན་དེ་འདྲས་ཅིག་སླེབས་དུས་ཙམ་པ་ཁོ་རང་ལ་ཡང་དཀའ་ངལ་མང་པོ་ཡོད་པ་དེ་ད་དེ་འཐབ་ཕྱོགས་གཅིག་གྱུར་དང་འབྲེལ་བ་འདུག་ཟེར་བའི་སྐད་ཆ་མང་པོ་གླེང་བ་རེད་སྔོན་མ་དེ་ཡིན་དུས་ཙམ་པ་ལ་ཡ་ད་འདི་ལ་ཡར་ཆེད་དུ་དགག་པ་རྒྱག་ཡ་ཆེད་དུ་ཨ་ནི་ཧོང་ཀོང་གི་མི་རིགས་དེ་འདྲ་ཨ་ནི་འོས་བསྡུ་ནང་ལ་ཡ་ས་ཆ་ཐོབ་ཁོངས་ད་ག་རང་ན་ཡ་ལངས་དགོས་ཀྱི་གནས་ཚུལ་དེ་འདྲ་ཆགས་པ་རེད་བ་དེ་ཟེར་དུས་ཙམ་པ་ལ་ཡ་ཕྱོགས་གཅིག་ནས་འོས་བསྡུ་གི་དང་མང་གཙོའི་གི་ད་ཨོ་སི་ཏྲེ་ལི་ཡ་གི་མང་གཙོའི་གི་ལམ་ལུགས་དེ་བེད་སྤྱོད་རྒྱ་མི་གི་བྱེད་གི་ཡོད་རེད་ད་ཁེ་ཕན་ལེན་ཡ་ཆེད་དུ་ཕྱོགས་གཅིག་ནས་དེ་ལ་ཕྱོགས་གཉིས་ནས་ད་ལྟ་ཁྱེད་རང་གི་གསུང་ཡ་དེ་འཇམ་པོའི་སྟོབས་ཤུགས་ལས་སྦྱོར་བ་སོགས་པའོ། འདི་ལྟ་བུ་ཡིན་ཟེར་ན་ད་ལྟ་ཡུ་ནི་ཝར་སི་ཏི་ཨོབ Queensland ནང་ལོགས་ལ་འཇམ་པོའི་སྟོབས་ཤུགས་དེ་དཔེ་ཤུགས་ཆེན་པོ་ཡོད་ལ་ཁོང་ཚོའི་སྤི་རྒེ་ལ་ད་ལྟ་ཁོང་ཙིའི་གི་ཚོགས་པ་ཅིག་འདུག་ག་ད་དེ་ངས་དེ་མིང་དེ་དྲན་གྱི་མི་འདུག་ག་ས Confucius Institute ཟེར་གྱི་བ་འདི་ཡོད་རེད་ཡུ་ནི་ཝར་སི་ཏི་ནང་ལོགས་ལ་གསལ་གསལ་ཐིང་ཐིང་མཐོང་ཡ་ཡོད་རེད་ད་ག་ནང་བཞིན་དེ་མ་ཚད་པའི་ཀྱི Brisbane ལ་ཡོད་བསྡད་པའི་ཀྱི་རྒྱ་མིའི་ཚོང་འབྲེལ་གྱི་གཞུང་ཚབ་ཚོས།

རྩ་བའི་ཆ་ནས་ད་ཨོ་སི་ཏྲུ་ལི་ཡའི་ནང་ལོགས་ལ་ཡང་རྒྱ་མི་མི་འབོར་ས་ཡ་གཅིག་ཙམ་ཟེར་དུས་ཙམ་ཡང་དེ་ནང་ལ་ཡང་གནས་བཞུགས་བོད་པ་མི་འབོར་དང་བསྡུར་བ་ཡིན་ན་ཧ་ཅང་གི་ཁྱད་པར་ཆེན་པོ་རེད། དེ་འདྲ་སོང་ཙང་ད་རྩ་བའི་ཆ་ནས་ཡང་ལས་འགུལ་ཞིག་སྤེལ་བའི་སྐབས་ལ་ཡང་མི་འབོར་གྱི་ཁ་གྲངས་དེ་གལ་ཆེན་པོ་མིན་པར་མིའི་དེ་ནང་ལ་ཡང་མིའི་སེམས་ཤུགས་དང་ཟུངས་ཤུགས་ལ་ཡང་ཁྱད་པར་ཞུགས་ཀྱི་ཤོག་དེ་རེད། དེ་འདྲ་སོང་ཙང་ད་ཨོ་སི་ཏྲུ་ལི་ཡའི་གནས་བཞུགས་རེད་ལྷག་པར་དུ་ད་ང་ཚོ་ཕྱི་རྒྱལ་ཁག་ལ་ཡང་གནས་སྡོད་བོད་མི་ཚོས་ཀྱིས་ད་མི་རེ་རེའི་ངོ་རེའི་ངོས་ནས

ཆིག་སྟོང་བརྒྱད་བརྒྱ་དུ་རིགས་སྟོན་བཞག་འདུག་ད་དེ་ཟེར་དུས་ཙམ་པ་ང་ཚོ་དེ་ལ་དངོས་གནས་བྱས་ན་ད་ཉིས་སྟོང་ལྔ་བརྒྱ་ཟེར་ཡོད་རེད་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་གྲངས་ཀ་རེད་འདུག་གི་འདུག་ད་དེ་ཚོ་ཚང་མ་ལ་གསལ་པོ་བསྡུས་པ་ཡིན་ན་ཉིས་སྟོང་བཞི་བརྒྱ་ལྔ་བརྒྱ་ད་སླེབས་ཀྱི་ཡོད་རེད་ད་ཡིན་ན་ཡང་ཉིས་སྟོང་བཞི་བརྒྱ་ལྔ་བརྒྱ་འདིའི་གྲངས་ཀ་འདི་རྒྱ་མི་གཅིག་ས་ཡ་གཅིག་དང་ཁྱད་ཀྱི་མ་རེད་བ། རོ། ང་ཚོ་ཨོ་སྟྲེ་ལི་ཡའི་ནང་ལོགས་ལ་བོད་པ་ཉིས་སྟོང་ལྔ་བརྒྱ་གཅིག་གིས་རྒྱ་མི་ས་ཡ་གཅིག་དང་མཉམ་དུ་ད་ཁ་གཏད་བཅག་ཐབས་ཅིག་ཡོད་མ་རེད་དེ་ལས་ཡིན་ནའི་ཐབས་ཚུལ་གང་ལ་ཡ་འདི་གིས་གཅིག་མཉམ་དུ་འགྲན་བསྡུར་བྱེད་འགྲོ་དགོས་རེད་བོད་ནང་ལོགས་ལ་བོད་མི་ས་ཡ་ལྔ་དང་དྲུག་ཡིན་ལ་མེད་ན་གཅིག་དང་རྒྱ་ནག་མི་མང་ཨ་ལས་མི་མང་དང་ཕར་བཞག་རེད་ས་ཡ་གཅིག་སྟོང་སྐད་ཆ་རེད་རོ་ཨ་ལས་རྒྱ་ནག་དམར་ཤོག་རྒྱལ། རྒྱལ་ཁབ་ཀྱི་དམར་ཤོག་གི་ཚོགས་མི་ཁོ་ན་ས་ཡ་བརྒྱ་ཞིག་མཉམ་དུ་ཁ་གཏད་བཅག་ནས་བསྡད་དགོས་ཀྱི་ཡོད་དུས་ཙམ་པ་ལ་ལས་ཀ་འདི་འཐབ་རྩོད་ཀྱི་ལས་ཀ་དེ་དཔེ་མ་སྲིད་དཀའ་ཚེགས་རེད་ཛ་དྲག་པོ། ཞེད་སྣང་ཚ་པོ་བྱས་པ་ཅིག་རེད་ད་གང་འདྲ་གཞན་པ་དེ་འདྲས་མི་རིགས་གཞན་པ་དེ་འདྲས་ཡིན་ན་ད་འཐབ་རྩོད་འདི་བལ་དུ་བརླག་རེད་ད་ཤོར་རེད་ཀྱི་ལམ་ཁ་ཅིག་རེད་ཡིན་ནའི་ལས་ད་ང་རང་ཚོ་ཕྱོགས་གཅིག་ནས་དམ་པའི་ཆོས་ལ་རྒྱལ་བ་རིན་པོ་ཆེ། དབུ་ཁྲིད་ཡག་པོ་དེ་འདྲའི་བྱུང་བ་རེད། ཕྱོགས་གཉིས་ནས་ང་རང་ཚོ་ད་ལྔ་བཅུ་ང་དགུའི་སྐབས་ལ་སླེབས་བསྡད་པའི་བོད་པའི་གིས་ད་ཅིག་བསམ་བློ་གཏང་སྟངས་དང་སེམས་ཤུགས་ཀྱི་དང་དེ་ནས་ང་རང་ཚོ་བོད་པའི་ཆོས་དང་རིག་གཞུང་གོམས་གཤིས་ཟེར་ཡོད་རེད་བ། སྐད་ཡིག་ད་སྐད་ཡིག་དེ་གནད་འགག་ཅིག་ཆགས་ཀྱི་འདུག་དེ་ཡིན་དུས་ཙམ་པ་ད་ངེད་ཀྱིས་ག་ཙུག་བསམ་གྱི་འདུག་ཟེར་ན་ཨོ་སྟྲེ་ལི་ཡ་ནང་ཡོད་བསྡད་པ་ཙམ་མ་རེད་ད་ཨ་རི་དང་ཡུ་རོབ་ད་དེ་ཚོ་ཡི་གནད་འགག་ཆགས་ཀྱི་འདུག་རེད་བ། ག་ཙུག་ཟེར་ན་ཕ་གི་ལ་དངོས་སུ་བོད་མི་སྒྲིག་འཛུགས་ཀྱི་གཞུང་ལབ་ནས་ཡོད་མ་རེད་བ་དོན་གཅོད་ལས་ཁུངས་དང་རིག་གནས་བོད་རིགས་མཐུན་ཚོགས་མ་གཏོགས་ཅིག་ཡོད་མ་རེད་བ།

གཟུགས་ཀྱི་ཨོང་རྒྱ་མཚོའི་ཁ་བརྡའི་དང་བླངས་དཔྱ་དངུལ་དང་བླངས་དཔྱ་དངུལ་ཡོད་པ། དང་བླངས་དཔྱ་དངུལ་འདི་གིས་ང་རང་ཚོ་བོད་པ་གཅིག། རེད་བ། བོད་མི་སྒྲིག་འཛུགས་འདི་ལ་ཡང་རྒྱབ་སྐྱོར་ཡོད་ད་བོད་མི་སྒྲིག་འཛུགས་འདི་བར་ལ་ང་ཚོ་ཨ་ནི་བོད་པའི་འཐབ་རྩོད་པ་ཞིག་ཡིན་ཟེར་གི་མཚོན་དོན་འདི་རེད་བ་རྡོག་རྡོག་བཤད་པ་ཡིན་ན། འདི་ཚང་མ་ཡོད་དགོས་ཡ་འདི་རྡོག་རྩ་གཅིག་སྒྲིལ་གྱི་རྣམ་པ་གཅིག་ཏུ་ང་ཚོ་རྡོག་རྩ་གཅིག་སྒྲིལ་སྟོན་དགོས་ཡ་འདི་དཔེ་གལ་ཆེན་པོ་རེད་ཤག་ང་ཚོ་མི་ཉུང་ཉུང་རེད་ད་ལས་ཡིན་ནའི་རྡོག་རྩ་གཅིག་སྒྲིལ་བྱེད་ཐུབ་ན་ཉུང་ཉུང་འདི་མང་པོ་གི་བླག་གིན་མི་འདུག་བ། འདི་ཡིན་དུས་ཙམ་པར་ཡང་ང་རང་ཚོ་འདི་གཅིག་གནད་འགག་རེད་ཤག་ཟེར་གཉིས་པ་དེ་ལ་ཡང་ང་རང་ཚོ་བོད་རིགས་མཐུན་ཚོགས་རེད་ད་ཕྱི་རྒྱལ་ཁག་ལ་ཡོད་པ་དམིགས་སུ་བཀར་ནས་བྱས་པ་དེ་འདྲས་ཀྱི་གཞོན་ནུ་དང་དེ་འདྲས་ཁ་ཤས་ལ་ཡོད་རེད་ཁ་ཤས་ལ་ཡོད་མ་རེད་ཡིན་ནའི་ལར་བོད་རིགས་མཐུན་ཚོགས་ཚང་མ་ལ་ཡོད་རེད་ཨང་ཁོང་ཚོ་གིས་བོད་པའི་འཛིན་གྲྭ་ཚོགས་ཀྱི་ཡོད་རེད་བོད་པའི་ཕྲུ་གུ་དེ་ཚོ་བོད་པའི་སློབ་གྲྭ་ལ་ཡིན་གཅིག་མིན་གཅིག་བཏང་དགོས་འདུག་བོད་པའི་མི་གཅིག་བོད་པའི་འཐབ་རྩོད་སྒང་ལ་མ་འོངས་པར་སྡིངས་ཆ་ཆེན་པོ་གཅིག་སྒང་ལངས་ནས་སྐད་ཆ་བཤད་དགོས་ཀྱི་ཡོད་ན་བོད་པའི་གི་ལོ་རྒྱུས་ཤེས་དགོས་ཀྱི་རེད་བོད་པའི་གི་སྐད་དང་ཡི་གེ་དེ་ཚོ་ཤེས་དགོས་ཀྱི་རེད་དེ་ཚོ་མ་ཤེས་པ་ལ་འཐབ་རྩོད་ཀྱི་ཅིག་ཞེན་ཁོག་ད་ཡོད་མ་རེད་བ་དེ་ཡིན་དུས་ཙམ་པ་ལ་ཡ་བོད་པའི་གི་བོད་རིགས་མཐུན་ཚོགས་ཡོད་ས་མང་ཆེ་ལ་ད་ལྟ་ད་ང་ཚོ་དེ་ཨོ་སྟྲེ་ལི་ཡ་ལ་ཡིན་ན་མང་ཆེ་ལ་དེ་ཡོད་རེད་དཔེར་ན་ཀུན་སི་ལན་ལ་ཡོད་རེད་གོ་ལ་ཡིན་ན་ཡོད་རེད་དེ་གའི་ཚང་མ་ལ་བོད་པའི་འཛིན་གྲྭ་ལ་དེ་ནས་ང་ཚོ་ཨ་དགེ་རྒན་དང་བླངས་བྱེད་མཁན་དེ་ཚོ་དཔེ་མ་སྲིད་བཀའ་དྲིན་ཆེན་པོ་གལ་ཆེན་པོ་ཅིག་བརྩི་གི་ཡོད་རེད་བ་ང་སྤྱི་འཐུས་ཅིག་ཡིན་པའི་ཆ་ནས་དང་སྤྱི་དང་སྤྱི་འཐུས་ཡིན་མིན་ལ་མ་ལྟོས་པའི་གི་ནི་འདི་སྒང་ལ་ཨ་ནི་ང་རང་ཚོ

འོང། དེ་ཡིན་དུས་ཙམ་པ་ལ་ད་བོད་པའི་མི་སོ་སོ་བོད་པ་ཡིན་དུས་སོ་སོའི་མི་གིས་སོ་སོའི་དགྲ་བོ་འགྲོ་འོང་མིན་གཡང་གཡོན་དུ་འཛུལ་གོ་ཆོད་པོ་བཟོ་ཡ་དེ་གནད་འགག་ཆེན་པོ་འདུག་ཟེར་ཨ་ནི་རྒྱབ་སྐྱོར་དང་ཆབ་སྲིད་ཀྱི་ལས་འགུལ་དེ་ཚོ་མུ་མཐུད་ནས་འགྲོ་བསྡད་ཀྱི་རེད་དེ་ཚོ་འགྲོ་དགོས་ཡ་གི་ལས་ཀ་ཅིག་རེད་ཡིན་ན་ལས་མི་རེ་ངོ་རེ་གིས་ག་རེ་བྱེད་ཐུབ་ཀྱི་རེད་ལབ་ན། ཨ་ནི། ཚང་མ་ལ་ངས་ཁ་ཚང་ཉི་མ་ཞུ་གི་ཡིན་པ། སྲིད་སྐྱོང་བྱེད་ཡ་གི་ལས་ཀ་དེ་ཡིན་གྱི་མ་རེད་ཚང་མས་བཀའ་བློན་བྱེད་ཐུབ་མ་རེད་ཚང་མས་སྤྱི་འཐུས་བྱེད་ཐུབ་མ་རེད་ཡིན་ནས་ཚང་མས་སོ་སོ་སོ་ལ་དཔགས་པ་ཅིག་བྱེད་ཐུབ་གི་རེད་བ། ད་བོད་པ་དཔལ་འབྱོར་ཆེན་པོ་མང་པོ་ཡོད་རེད་དོ་བ་ལ་ཁ་ཤས་ཀྱིས་བལ་ཏེ་ཞལ་འདེབས་རྒྱབ་ཀྱི་ཚོགས་པ་དེ་འདྲ་ལ་རོགས་པ་བྱེད། བོད་པའི་གི་ལས་འགུལ་ཚོགས་པ་དང་འདི་ལ་རོགས་པ་བྱེད་ཆོག་གི་རེད་བོད་རྒྱའི་མཐུན་ཚོགས་དང་འདི་ལ་དེ་འདྲ་ད་གང་ལྟར་བོད་པ་གཅིག་གིས་སོ་སོ་བོད་པ་ཡིན་པའི་ངོ་བོ་དེ་ཧ་གོ་ནས་གཅིག་བྱེད་དགོས་གི་རེད་ད་འགྲོ་སོང་བཏང་ཐུབ་ཉེན་གི་འགྲོ་སོང་བཏང་དུས་ཚོད་བཏང་ཐུབ་ཉེན་གི་དུས་ཚོད་བཏང་ཁ་བདེ་པོ་ཡོད་ན་སྐད་ཆ་བཤད་ཡི་གེ་ཡག་པོ་ཡོད་ན་རྩོམ་བྲིས་དེ་འདྲའི་བྱེད་བྱེད་བྱེད་པ་ཡིན་ན་ཏན་ཏན་ང་ཚོའི་འཐབ་རྩོད་དེ་མུ་མཐུད་གནས་ཐུབ་གི་རེད་བསམ་གི་རེད་ད་གནས་ཐུབ་གི་གནས་དགོས་རེད་པ་ད་འཐབ་རྩོད་དེ་འཐབ་རྩོད་དེ success ཆགས་མ་ཆགས་ད་ཁུངས་འཁྱོལ་མ་འཁྱོལ་ཟེར་ཡས་དེ་འཐབ་རྩོད་གནས་མ་གནས་རག་ལས་གི་ད་འཐབ་རྩོད་དེ་མ་གནས་ན་ཁུངས་འཁྱོལ་བའི་གི་སྐད་ཆ་དེ་ལབ་ས་ཡོད་དགོས་རེད་མ་རེད་པ། འོ་དེ་འདྲའི་ཅིག་ད་ལྟ་ངས་དྲན་པ་ད་དེ་འདྲས་རེད་ཟེར་ཅིག་དེ་འདྲའི་དྲན་པ་མང་པོ་ཡོང་སྲིད་རོ། ཨ་ཟེར་རོ་ཟེར། ཨ་ནི་ད་འཐབ་རྩོད་དེ་ད་མུ་མཐུད་གནས་ཡ་ལི་ཡ་བོད་ཀྱི་གཞོན་སྐྱེས་དེ་ཚོ་ཧ་ཅང་གི་གལ་ཆེན་པོ་ཆགས་སྡོད་ར། དེ་འདྲས་སོང་ཙང་ད་སྤྱིར་བཏང་ནི་ང་ཚོ་ཕྱི་རྒྱལ་ཁག་ལི་ཡ་གཞོན་སྐྱེས་ཚོ་གི་དམིགས་བསལ་གི་སྡིངས་ཆ་དེ་འདྲས་སྒང་ལི་ཡ་བོད་པའི་ལས་དོན་བྱེད་བོད་པའི་ལས་འགུལ་སྤེལ་ལྷག་པར་དུ་སོ་སོའི་འགན་འཁྲི་དེ་ཡག་པོ་བྱས་ནི་འཁྱེར་ནི་ད་བོད་པའི་ལས་འགུལ་སྤེལ་བའི་སྐབས་ལི་ཡ་མི་རབས་རྒན་བ་མང་པོ་ཚོའི་ཐུགས་མཉེས་པོ་གནང་གི་འདུག་དེ་འདྲས་སོང་ཙང། རེད་རེད།

གཞོན་སྐྱེས་གང་ལ་གང་འཚམ་སླེབས་ཀྱི་འདུག་རེད་བ་ཡིན་ནའི་ལས་ད་ལྟ་སླེབས་ཡ་འདི་མང་དྲགས་ཀྱི་མི་འདུག་རེད་བ་ད་ཉུང་བ་ཆགས་ནས་བསྡད་དུས་ཙམ་པ་དཔེར་ན་མངའ་སྡེ་གཅིག་ལ་བོད་པ་གཞོན་སྐྱེས་ལབ་ན་ད་ང་ཚོ་ལོ་ག་ཚོད་རྩིས་རྒྱག་དགོས་རེད་ད་ཕྱི་རྒྱལ་ལ་ཡིན་ན་ལོ་བཅུ་བཞི་ནས་ཡར་རྩིས་རྒྱག་ན་འགྲིག་གི་རེད་བ་ག་རེ་ཟེར་ན་ལོ་བཅུ་བཞི་ནས་ཕྱི་རྒྱལ་དུ་བ་ལ་ཡིན་ན་སློབ་གྲྭ་འགྲོ་གི་འགྲོ་གི་ལས་ཀ་བྱེད་ཀྱི་བྱེད་ཀྱི་བཟོ་འགོ་བཙུགས་གོ་རེད་བ། དུས་ཙམ་པ་ལི་ཡ་གཞོན་སྐྱེས་ཀྱི་བསམ་བློ་འདི་ནང་ལ་སླེབས་ཡོང་གི་རེད་བ། དེའི་ཕྱིར་འདི་ལྟར་ལོ་བཅུ་བཞི་ནས་ཉི་ཤུ་རྩ་ལྔ་བར་དུ་གཞོན་སྐྱེས་བརྩིས་པ་ཆ་ཆ་བཞག་ད་གལ་སྲིད་མངའ་སྡེ་གཅིག་གི་ནང་ལོགས་ལ་ད་མངའ་སྡེ་བཅུ་ཚན་དེ་ག་ད་ཅིག་གིས་ཨོ་སི་ཏྲེ་ལི་ཡའི་གང་ཟག་སྐད་ཆ་བཤད་ན་བརྒྱ་ཆའི་གྲགས་ཀྱི་མ་གཏོགས་མངའ་སྡེ་གཅིག་ནང་ལ་ཉུང་མཐའ་ལ་གཞོན་སྐྱེས་སྤུ་གུ་ད་བོད་པ་ཉིས་བརྒྱའི་ནང་ལོགས་ནས་གཞོན་སྐྱེས་སྤུ་གུ་ལྔ་བཅུ་ཡོད་ན་གཞོན་སྐྱེས་སྤུ་གུ་ལྔ་བཅུ་ཆ་ཚང་ལས་འགུལ་ལ་ཡོང་ཐུབ་གི་མེད་དེ་རྐྱེན་ག་རེ་བཞག་ཟེར་ན་ལའི་གཙོ་བོ་གཅིག་དེ་རེད་ད་ག་ད། གཞོན་པ་བཅུ་བཅོ་ལྔ་ཙམ་སླེབས་ཀྱི་ཡོད་རེད། ཨ་ཁ་ཤས་ཀྱི་བོད་ཡིག་བསླབ་པའི་གི་དང་བླང་རོགས་བྱེད་ཀྱི་ཡོད་ཁ་ཤས་ཀྱི་སྒྲ་སྙན་བསླབ་པའི་གི་དང་བླང་རོགས་བྱེད་ཀྱི་ཡོད་དོན་ཚང་མ་ཡང་འཐབ་རྩོད་དང་འབྲེལ་བ་ཡོད་པའི་གི་ལས་དོན་གཅིག་རེད་བ་ཡ། སྤྱིར་བཏང། ཡིན་ནའི་ལས་ད་ཁོང་ཚོ་ཆབ་སྲིད་གི་ལས་འགུལ་གལ་ཆེ་དེ་འདྲས་ཨ་ནི་གཞོན་སྐྱེས་ནང་ལོགས་ནས་ཕ་མེས་གི་ཨ་ནི་གཅིག་གི་དེང་གི་ཉེ་འདམ་གི་ཆིག་རེད་དང་བླང་བྱེད་མཁན་ཡོད་ན་ད་གཞོན་སྐྱེས་དོན་ཚོ་དེ་བ་ལ་འཚར་ལོངས་རེ་སྐྱེས་དུས་དང་བླང་བྱེད་མཁན་འགོ་ཚུགས་མ་རེད་བ།

བོད་པའི་གནས་ཚུལ་འདི་ཧ་གོ་ནས་ད་གིན་ངས་གོང་དུ་ཞུས་པ་ནང་བཞིན་བྱས་བོད་པའི་གནས་ཚུལ་ཧ་མ་གོ་ན་འདྲེ་སྲེ་རྒྱག་པའི་ཀྱི་འདོད་པ་འདི་སླེབས་མ་རེད་དེ་ཡིན་ལ་གནས་ཚུལ་ཧ་གོ་ཡ་ད་ཁ་སང་ངས་ཧ་གོ་ཡ་ཟེར་ན Sydney ལ V-TAG འགོ་བཙུགས་ས་དུ་བ་གཅིག་དེ་རེད་གཉིས་དེ་ནས་ཨ་ནེ་ཁ་སང་ང་ཕ་གི་སྤྱི་ཟླ་བཅུ་གཅིག་གི་ཚེས་བཅུ་དགུ་ནས་ཉི་ཤུ་རྩ་གཅིག་བར་དུ Canberra ལ་ཡ་གྲོས་ཚོགས་འཐུས་མི་དང་ཞུ་གཏུགས་བྱེད་ག་འགྲོ་དུས་ཙམ་པ་བརྒྱ་ཆ་ལྔ་བཅུ་ལྷག་ཅིག་གཞོན་སྐྱེས་སླེབས་ཤག་ཡང་འདི་ཡང་ཡག་པོ་ཞེ་དྲགས་མཐོང་ག་རེ་རེད་ཟེར་ན་ཁོ་རང་ཚོ་ནམ་རྒྱུན་དཔོན་པོ་དང་མི་རྒན་པ་དེ་འདྲ་ལ་ཡ་སྐད་ཆ་བཤད་མ་མྱོང་ཟེར་གྱི་འདུག་དེ་ལས་ཡིན་ནའི་ལས་ཡང་ཕ་གི་ཉི་མ་གཅིག་ནང་ང་ཟབ་སྦྱོང་བྱས་སྐད་ཆ་བཤད་པའི་སྐབས་ལ་ཡ་གྲོས་ཚོགས་འཐུས་མི་ལ་སྐད་ཆ་དེ་ཡག་ཐག་ཆོད་བརྒྱབ་ཐུབ་ཀྱི་འདུག་ག་རེ་ཟེར་ན་ཁོ་ཚོས་དབྱིན་ཇི་དོན་ཚོ་བདེ་པོ་འདུག་པ་དེ་ཡིན་དུས་ཙམ་པ་ལ་ཡ་ང་ཚོ་ག་ལེ་ག་ལེ་གཞོན་སྐྱེས་དོན་ཚོ་ད་རིང་གཞོན་སྐྱེས་ལྔ་སླེབས་ཡོད་ན་དེ་ཚོ་རྗེས་མའི་ལོ་ཞུ་གཏུག་སྐབས་ལ་ལྔ་འདི་མ་སླེབས་པ་ཡིན་ནས་ལས་དེ་ནས་གཉིས་གསུམ་སླེབས་ནས་ཡང་བཞི་ལྔ་ཚོ་གསར་པ་ཞིག་ས་ཆ་གཞན་པ་ནས་བཙལ་ནས་ཞུ་གཏུག་ནང་ལ་འཛུལ་བཅུག་ཐུབ་པ་ཡིན་ན་ཏན་ཏན་ང་ཚོ་ག་ལེ་ག་ལེ་ངོ་སྤྲོད་བྱེད་ཐུབ་ཀྱི་རེད་བསམ་གི་འདུག་བོད་པའི་འཐབ་རྩོད་དང་ངོ་ཚ་ཤེས་པའི་ཐོག་ནས་འདུག་ཟེར་ཅིག་ཡོང་དགོས་རེད་བ། ཡིན་ཙམ་པ་ལ་ཡང་གནས་སྟངས་དེ་འདྲའི་ལོག་འགྲེལ་རེད་བསམ་གི་འདུག། ལགས་སོ་ངས་གོང་ལ་ཡང་བཀའ་མོལ་ཞུ་ཡུལ་དེ་ད་ལྟ་ཨོ་གླིང་བོད་མི་མང་སྤྱི་འཐུས་ནས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་རེད་མུ་མཐུད་ནས་བཅར་འདྲི་ཞུ་ཡས་ཡིན་ད་ལྟ་ཡ་ནི་གཞོན་སྐྱེས་སྐོར་ལ་ཡང་གསུང་དུས་ཙམ་པ་ཡ་ད་གོང་ལ་ཡང་ད་ལྟ

མི་ཚེ་གཅིག་འགོང་པོ་ཡོད་ན་ཞུས་པ་ཡིན་ན་ཞུ་ཡས་ཀྱི་ནུས་པ་དེ་འདང་གི་ཡིན་ན་ག་འགྲིག་ན། ཨོ་ནུས་པ་མ་འདང་མ་འདང་ཡོད་མ་རེད་བསམ་གི་འདུག་ད་ཡིན་ནའི་ད་ལྟའི་ཆ་ལ་ཨོ་སི་ལི་ཡའི་དོན་གཅོད་ལས་ཁུངས་ནང་ལོགས་ལ་སྐུ་ངོ་དོན་གཅོད་ཅིག་དང་ད་དྲུང་ཆེ་ཅིག་མ་ཞིག་ཡོད་མ་རེད། སྔོན་མ་ཡིན་ན་རྒྱ་རིགས་འབྲེལ་མཐུད་པ་ཅིག་ཡོད་རེད་ད་རྒྱ་རིགས་འབྲེལ་མཐུད་པ་དེ་ད་ལྟ་ཕ་གིའི་ཐའེ་ཝན་དོན་གཅོད་ལ་བསྐོ་བཞག་བྱས་པ་རེད་བ་དེ་སྔོན་ལ་དེ་བྱས་ནས་ཕར་ཐོན་པའི་རྗེས་ལ་ཡར་ད་ལྟ་ཨོ་སི་ལི་ཡའི་ནང་ལོགས་ལ་ཁ་སང་སྔ་སྤྱི་ཟླ་གསུམ་པའི་གི་གྲོས་ཚོགས་འདི་སྔོན་གྱི་སྤྱི་ཟླ་གསུམ་པའི་གྲོས་ཚོགས་ད་ད་ལྟའི་སྤྱི་ཟླ་གསུམ་པ་དེ་ཡོང་རྒྱུ་རེད་བ་ཁ་སང་སྤྱི་ཟླ་གསུམ་པའི་གྲོས་ཚོགས་སྐབས་ལ་ངས་སྐད་ཆ་དྲིས་དུས་ཙམ་པ་ལ་ད་ལྟ་དོན་གཅོད་དེ་བསྐོ་རྒྱུ་ཡིན་ཟེར་གི་འདུག་དེ་ཁོང་རང་ཚོ་འཚོལ་གྱི་ཡོད་ཟེར་གི་འདུག་ད་ཁ་སང་བསྐོ་ཡ་དེ་འདྲ་བྱེད་ཀྱི་ཡོད་ཟེར་གི་འདུག་གང་ལྟར་ནས་གང་ལྟར་ད་ལྟ་དོན་གཅོད་ཅིག་ཡོད་མ་དོན་གཅོད་ལས་ཁུངས་ལ་རྒྱ་རིགས་འབྲེལ་མཐུད་དམིགས་སུ་བཀར་ནས་མེད་དུས་ཙམ་པ་ལ་ཡར་དམིགས་སུ་བཀར་ནས་དེ་འདྲའི་གི

ཡང་སོས་ད་ཕར་ཚུར་འགྲོ་གི་ཡོད་རེད་བ་མཉམ་དུ། ང་ཚོ་ཡིས་ག་དུས་ཡིན་ན་ང་ཚོ་མི་ཐུག་པའི་སྐབས་ལ་བཀའ་མོལ་ཚང་མ་ལ་བོད་པའི་གནས་ཚུལ་དང་བོད་པའི་འཐབ་རྩོད་དང་འབྲེལ་བའི་ཐོག་ནས་དབྱིན་སྐད་བཤད་ཀྱི་ཡོད་རེད་འདི་ཡིན་དུས་ཙམ་པ་ང་ཚོ་ཁ་སང་ཉི་མ་བཀའ་མོལ་དེ་ག་ལ་འཕྲོས་ཅིག་བྱས་བྱུང་རེད་ད་ཐད་ཀར་འདི་འདྲ་བྱུང་ཡོང་མ་ད་ཡིན་ན་བཀའ་མོལ་འཕྲོས་ཅིག་བྱས་བྱུང་ད་དེ་ཟེར་དུས་ད་ལྟའི་འདིའི་གནས་སྟངས་འདི་ལ་བལྟས་པ་ཡིན་ན་རྒྱ་ཆ་རྒྱ་ཕ་གི་ལ་ཡ་རྒྱ་རིགས་འབྲེལ་མཐུད་པ་ཞིག་མགྱོགས་པོ་སླེབས་ཐུབ་པ་ཡིན་ན་ཨ་ནི་འགན་འཁྲི་ངེད་ཅེ་ཕ་མ་ཡོང་གི་རེད་བ་ཨ་འདི་ཡིན་དུས་ཙམ་པ་ལ་ཡ་ཕྱག་ལས་གནང་བའི་སྐབས་ལ་ཏོག་ཙམ་རྒྱ་ཆེ་ཞིག་དང་སྟབས་བདེ་ཞིག་ཡོང་གི་རེད་གསུང་གི་འདུག། ལགས་སོ་དུས་ཚོད་རྐྱེན་པས་ངའི་མཐའ་མའི་བཀའ་འདྲི་ཞུ་ཆོག་བྱས། བོད་མི་མང་སྤྱི་འཐུས་ད་ལྟ་བཞི་བཅུ་ཞེ་ལྔ་ཡོད་པའི་ཁྲོད་ནས་ད་སྤྱི་འཐུས་རྒྱུན་ལས་ཁག་ཕར་ཕུད་བྱས་ད་ཕྱོགས་བཞུགས་སྤྱི་འཐུས་ཚོ་ཡང། སོ་སོའི་གནས་ཡུལ་རྒྱལ་ཁབ་དང་ད་ཡུལ་ལུང་ག་རེ་ཡིན་ནའི་ད་ནམ་རྒྱུན་རྡ་རམ་ས་ལ་ལ་ཕེབས་བྱས་གྲོས་ཚོགས་ཚོགས་པ་ཙམ་མིན་པར་ཡང་སོ་སོ་སྒེར་གྱི་ངོས་ནས་ནས་བོད་དོན་ཐོག་ལ་ཡང་ནུས་པ་མཉམ་སྤུངས་དང་ལྷག་པར་དུ་ད་ཆབ་སྲིད་ཐོག་ལ་ཡང་ནུས་པ་སྤུངས་ཡག་གི་ལས་འགུལ་སྤེལ་ཡག

བོད་པ་དེ་ཚོ་རུག་རུག་ཟེར། ཨ་ནི་གྲོས་ཚོགས་འཐུས་མི། ང་གྲོས་ཚོགས་འཐུས་མི་ཞིག་ཡིན་པའི་ཆ་ནས་ངའི་གི་བསམ་བློ་ནང་ལ་དྭངས་ཤོས་ག་རེ་འཁོར་གྱི་འདུག་ལབ་ན། ཨོ་སི་ཀྲོ་ལི་ཡའི་གི་དབུས་གྲོས་ཚོགས་འཐུས་མི་ཆབ་སྲིད་ཀྱི་ནུས་པ་ཡོད་མཁན་ག་རེ་ཟེར་ན་ཆབ་སྲིད་པ་དེ་ད་རྒྱལ་ཁབ་རང་བཙན་ཡོད་མཁན་གྱི་ཆབ་སྲིད་པའི་མི་དེ་ཚོ་ལ་སྐད་ཆ་ལ་ཡ་ཤུགས་ཡོད་རེད་བ། ཁོང་ཚོ་གི་སྐད་ཆ་ཚིག་གཅིག་གཉིས་ལ་དོན་དག་འཇུ་ཡ་ཡོད་རེད་ནུས་པ་ཐོན་ཡ་ཡོད་རེད་དཔེར་ན་ང་རང་ཚོ་ཁ་སང་ཕ་གི་གྲོས་ཚོགས་འཐུས་མི་དེ་གའི་མཇལ་བའི་སྐབས་ལ་ལབ་པ་ཡིན། ཁྱེད་རང་ཚོ་གི་བཀའ་མོལ་ལ་ཚིག་ལ་ནུས་པ་ཡོད་རེད་དེ་བྱས་ན་ང་ཚོ་གི་ངོས་ནས་ཁྱེད་རང་ཚོ་ལ་འབོད་སྐུལ་ཞུ་དགོས་པའི་རྒྱུ་མཚན་གཙོ་བོ་དེ་ཉིད་ད་ག་ནང་བཞིན་གི་དེའི་ནང་ལ་མང་གཙོའི་ལུང་པའི་གཅིག་གི་ནང་ཡོད་བསྡད་པའི་གི་ནི་གྲོས་ཚོགས་འཐུས་མི་དེ་མཚན་པ་དེ་ཡ་གྲོས་སྤྱི་འཐུས་ང་གཅིག་བསྡད་ཅིག་ཡིན་པའི་ཆ་ནས་ངའི་གི་ཁ་སང་ཉི་མ་ག་བ་ལ་མང་ཤོས་ཤུགས་རྒྱབ་གི་ཡོད་ལབ་ན། ཤུགས་རྒྱབ་ས་གཉིས་མ་ཞིག་མེད་ང་ལ་གཅིག་དེ་ག་རེ་ཟེར་ན་གྲོས་ཚོགས་འཐུས་མི་དང། ད་ལྟ་ལས་ཐོག་འབྱོར་བ་ས་སུ་ཡིན་ནས་ལས་ད་ཁོ་ཡག་ཤོས་བྱུང་ན Minister བློན་ཆེན་དེ་འདྲ་ཐུག་ཐུབ་ན་ད་ཡག་ཤོས་རེད་བ་ཡིན་ནས་ད་བློན་ཆེན་ཐུག་ཡས་ད་ཡ་གྲོས་ཚོགས་འཐུས་མི་ཅིག་དང་ཐུག་ཡས་གཉིས་པོ་ད་དེ་འདྲ་མ་རེད་བ་ཡིན་ནས་ལས་ངས་སྔོན་མ་ག་རེ་ཤུགས་བརྒྱབ་བསྡད་ཡོད་ལབ་ན་ད་ལྟ་ཨོ་སི་རེ་ནང་གྲོས་ཚོགས་འཐུས་མི་དབུས་གྲོས་ཚོགས་འཐུས་མི་ཐུག་ནས་བོད་པའི་གི་ཆབ་སྲིད་གི་གནད་དོན་དཔེར་ན་རྒྱལ་བ་རིན་པོ་ཆེ་ཡང་སྲིད་གི་གནད་དོན་དང་འབྲེལ་བའི་ཐོག་ནས་ད་རྒྱ་ནག་གཞུང་གི་དེ་གནས་ཚུལ་ཤོར་བ་ཇུས་གཏོགས་བྱེད་མ་བཅུག་ཟེར་ཡས་དང་ང་རང་ཚོ་རྒྱལ་བ་རིན་པོ་ཆེ་རང་གི་ཨ་ནེ་བོད་པ་རང་གི་ངོས་ལེན་བྱས་པའི་གི་མ་འོངས་པའི་ཡང་སྲིད་དུ། ངོས་ལེན་བྱེད་རོགས་ཅེས་ཟེར་ཡས་རོགས་ད་ལྟ་གང་འདྲ་རྒྱ་བོ་པེ་ཅི་ར་མི་ཆོས་བློས་བཏང་ཡོང་ཡས་ད་དེ་འདྲའི་གང་ལ་ག་དུས་ཡིན་ནས་ཤུགས་རྒྱབ་བསྡད་རྒྱུ་གྲོས་ཚོགས་འཐུས་མི་ག་དུས་གོ་བ་ཐུག་པ་ན་སོ་སོའི་གཡས་གཡོན་ལ་ཡོད་ན་རེད་ཁེན་པེ་ར་ལ་ཕར་འགྲོ་དགོས་ཡོད་ན་ལས་དེ་གང་ལ་ཞུ་གཏུག་རྒྱབ་བསྡད་རྒྱུ་གཉིས་པ་དེ་ཡིན་ག་རེ་རྩིས་རྒྱབ་དགོས་ཡོད་ལབ་པ་ཡིན་ན་དེའི་གཡས་གཡོན་ལ་ཡོད་བསྡད་པའི་གི་ཡང་སྲིད་ཁྲི་ཀང་སུ་ཡོད་ར་བ་ད་དུ་འཚོ་ཁྲེལ་འདུག་ཟེར་ང་ད་འུ་ཚིག་ལ་ཡ་ཕུལ་ཏམ་ལས་ག་ས་ཁེལ་མ་རེད་ད་ཡིན་སྤྱི་འཐུས་རྒྱུ་ལས་ཡིན་ན་གྲོས་ཚོགས་ནང་བསྡད་ལ།

ཨ་ནེ་བོད་པའི་གི་བོད་རྒྱུད་ཁྲིམས་སྲོལ་འདི་གའི་དི་ཝ་ལི་ཡ་གཅིག་མཛད་སྒོ་དེ་འདྲ་འཚོགས་པའི་སྐབས་ལ་ཧོ་ལི་ཡ་ཡ་དེ་ཚོ་ག་འདྲ་རེད་འགྲོ་བ་ཡ་གཅིག་ཡོད་ལ་འདི་བྱས་ཨ་ནེ་ད་དུང་གཅིག་དེ་ག་རེ་ཡོད་ལབ་པ་ཡིན་ན་གཞོན་སྐྱེས་ནང་ལོག་ལ་དཔེར་ན་ངེད་ཀྱིས་ད་དཔེ་མཚོན་ཡག་ཤོས་བྱ་ས་དེ་ད་ནང་ང་ཀུན་སི་ལན་སྡོད་ཀྱི་ཡོད་ཙང་ཌུ་པབ་ལུ་དང་ངེད་དཔེ་ཡག་ཤོས་བྱས་ཡོད་གཞོན་སྐྱེས་མ་འོངས་པ་ལ་ཆབ་སྲིད་པའི་མི་སྣ་གནད་འགག་ཆེན་པོ་གཅིག་ཆགས་ས་རེད་བསམ་པ་དེ་འདྲ་ཡོད་ལ་ད་ཌུ་པབ་ལུ་ཟེར་ངེས་དེ་དཔེ་མཚོན་གཅིག་རེད་ད་ནང་བཞིན་གྱི་ཇོན་མེ་ཀེན་ཟེར་ངེས་ཇོ་རེད་འོང་ཁོ་ཚོ་དེ་ད་ཚོ་ཡ་ང་ཚོ་གྱི་ཉག་ཅེས་བདག་པོ་རྒྱབ་ཡ་ལ་དེ་འདྲ་ཟེར་ངེས་དེས་གནད་འགག་ཏུ་འུ་ཅུ་བརྩི་གི་ཡོད་ད་གང་ལྟར་ཕྱོགས་ཆོས་སྤྱི་འཐུས་ཡིན་པ་ཆ་ནས་ད་ལྟ་ཚོགས་ཕྱོགས་ཆོས་སྤྱི་འཐུས་རེད་བ། དུས་ཚོད་རྐྱེན་པས་ད་ལྟ་ཨོ་གླིང་བོད་མི་མང་སྤྱི་འཐུས་ནས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུའི་ལས་རིམ་དེ་འདི་ནས་མཇུག་སྒྲིལ་ཞུ་རྒྱུ་ཡིན། བསྟན་འཛིན་ཕུན་ཚོགས་ལགས་ང་ཚོའི་ལེ་ཚན་འདི་ནང་ལ་ཕེབས་ཏེ་ཨོ་གླིང་དང་རྒྱ་ནག་གི་གནས་སྟངས་རེད་ལྷག་པར་དུ་བོད་དོན་གླེང་སློང་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་དོན་གྲུབ་རྣམ་རྒྱལ་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།